པོ་ཁེངས་འདུག་ཨོ་དེ་ཡག་ལན་རྒྱག་བཞག་དུས་མགོ་སྐོར་བཟོ་ལྟ་ཡོད་མ་རེད་དེ་སྐྲག་ཤིག་ཤིག་ཅིག་ཅིག་ཡོང་གི་ཡོད་རེད་ཀོ་ཨོ་དེ་འདྲ་རྒྱག་རེ་རེད་ད་འུ་ཐུག་པ་རེད་པ་ཨ་ནི་འགྱོད་པ་ཡང་ཁ་ཤས་ཀྱིས་འུ་ཚང་དཔག་བཙལ་ནས་འུ་ཚང་གི་བཟོ་གི་འདུག་འུ་ཚང་བཟོ་དུས་བཟོ་ལྟ་ཡག་པོ་བྱེད། དེ་འདྲའི་རི་དྭགས་དག་རི་གཙང་གཉིས། ཡང་དག་བར་ཚིག་གི་རི་བར་བ་གཉིས་ཡིན་འདྲ་ཟེར་བར་ག་རེ། སྦ་ས་ང་ཟོག་ཕིག་གིས་མ་བསྐུར་ཟས་ངན་བཙོ་བས་མ་དྲིན་ཡག་ག་དེ་ནང་ལ་ར་ཚིལ་སྤྲད་དེ། ར་ཡི་ཚི་ལུ་དེ་ཞིབ་ཞིབ་གཏུབ། མ་བསྐུར་ཚིག་མ་བཅུག་པ་བྱས་དེ་ནང་ལ་རྒྱུས་པ་ཡོད་པ་དེ་ཕར་བཙག་ཚི་ལུ་ཁོ་ཅིག་བཀག་བྱས་དེ་ནང་ལ་མ་དྲིན་བརྒྱབ་ཁོ་གཉིས་དཀྲུག་དཀྲུག་ལྡོག་ཀྲོག། མ་བཀག་བཀག།

ཨེ་ནི་མར་གོ་གོ་བྱས་གོ་ཡ་དེ་གཉིས་འཇུག་ཡོད་རེད་བཙན་ཞྭ་དེ་རེད་ངེས་མེད་བཙན་ཞྭ། བཙན་ཞྭ་དེའི་གཟུགས་འདྲ་པོ། དུར་བདག་གཏོར་མ་རེད་ཙི་ཏི། དཔྱད་རྒྱུ་ཡོད་མ་རེད་ཙི་ཏི་འདྲེ་རེད་དེ། ད་དེ་ནི་ཕ་ཅེས་གཟུགས་གཅིག་ཅེས་ཨེ་ནི་མ། རིག་རིག་ཅེས་ནི་ད་དེ་རིག་རིག་ཅེས་དེ་ལ་ཆང་བུ་བདུན་རྒྱག་དགོས་རེད། མདུན་ལ་ཆང་བུ་གསུམ། གཡས་གཡོན་གཉིས་ལ་ཆང་བུ་གཉིས་གཉིས་རྒྱག་ནི་འདྲ། ཨོ། རེ་རེ་བྱས་རྒྱབ་ལ་གཉིས་རྒྱག་གི་ནི་འདྲ་ད་ཁྱད་ཟེར་ཡོད་མ་རེད་ཆང་བུ་ཡ་གྱེན་དུ་བསླངས་ནས། ཡང་བྱང་བུ་དེ་ལ་བའི་བྱང་བུ་བའི་ཆེན་པོ་ཡོད་ན། ཤིང་ལོ་གི་ཚིག་ཚང་ལ་ཤིང་ལོ་གྲུབ་དེ་འདྲ་བྱ། དེ་མེད་ན་དཀར་ཐིག་འདྲ་བྱ། དེ་རེད། དུར་བདག་ལ་ཆང་བུ་བདུན་རེད། ཡང། འདི་རེད། བ། འདི་རེད། སྙན་བརྒྱུད་བཀའ་སྲུང། མཁའ་འགྲོ་དུར་ཁྲོད་བདག་མོ་སོགས་ཅིག་ཡོད་རེད། བཞི་པོ་ཅིག་ཡོད་རེད། དེ་ཡི་གཏོར་མ་དེ་ཡིན་ན་ནི། ཆང་བུ་དྲུག་རེད་ཡང། ཁོ་གཉིས་གཏོར་མ་ཁ་ཁ་རེད། རེད་དེ་ལྟས་ང་ཚོ་བཟོ་ཡག་གི་གྲོས་ཀ་ཡོད་མ་རེད་གནས་སྐབས་དེ་འདྲའི་ཟེར་བྱང་བུ་གཅིག་དང་ཕ་ནོར་ངོས་ལ་གཅིག་ཡོད་ཡག་དེ་ཚོ་བོ་དང་བཟོ་ལྟ་གཅིག་པ་རེད་མཁའ་འགྲོ་སྤྱི་གཏོར་རེད་ད་ཕུལ་བའི་དོན་ཁ་ཁ་ཁཱ་ཧི་ཟེར་དུས་མཁའ་འགྲོ་དྲིས་པ་དེ་ཁྱེད་ལ་ཕུལ་ཡག་དེ་རེད་ཨ་ད་གཏོར་མ་བཟོ་སྟངས་དང་བྱིན་གྱིས་བརླབས་སྟངས་དེ་ནི་ཡང་ལས་སློང་གི་ཆུང་ག་བླ་གུ་དུ་དབང་བླ་ནང་མཆོད་ནང་བཞིན་བྱིན་གྱིས་བརླབས།

མཐའ་ལ་ཆོས་འབྱུང་བཤད། ད་ཆོས་འབྱུང་གི་མཐའ་གི་དུ། མཐའ་ལ། འཇིག་རྟེན་པའི། དྲེགས་པ་སྡེ་བརྒྱད་ཟེར་དགོས་རེད་ད་ག་རེ་བྱས་ན་ཕྱོགས་སྐྱོང་བཅོ་ལྔ་ནས་མཚོན་པ་སྡེ་བརྒྱད་དུ་གཞུག། ལྷ། ལྷ་ཡི་ཚོགས་རྣམས་མ་ལུས་དང་ཀླུ་ཡི་ཚོགས་རྣམས་མ་ལུས་དང་ཟེར་ཡག་དེ་རེད། ཁ་ཁ་ཁཱ་ཧི་ཁཱ་ཧི་ཟོ་ཟོ་ཟོ་ཤིག་ཟོ་ཤིག་ཅེས་པ་རེད། སུ་ཡིས་ཟ་སུ་ལ་ཟོ་ཟེར་གི་ཡོད་ན། ཡཀྵ་རཱཀྵ་ས། ཡཀྵ་ནི། འདི་རེད་གནོད་སྦྱིན་རེད་རཱཀྵ་ནི་སྲིན་པོ་རེད་ཟ་བ་ཡཀྵ་རཱཀྵ། བྷུ་ཏ་དང་པྲེ་ཏ། བྷུ་ཏ་ནི་འདི་རེད་འབྱུང་པོ་རེད་པྲེ་ཏ་ནི་ཡི་དྭགས་རེད། ཨོ་ད་དེ་མ་སྔགས་རེ་ལ་མིང་རེ་བཏགས་སྦྱར་ད་སྔགས་དོན་གྱི་མིང་མ་ཤེས་ན་ལྷ་ཡི་ཚོགས་རྣམས་མ་ལུས་དང་ཀླུ་ཡི་ཚོགས་རྣམས་མ་ལུས་དང་གནོད་སྦྱིན་ཚོགས་རྣམས་མ་ལུས་དང་འབྱུང་པོའི་ཚོགས་སྲིན་པོའི་ཚོགས་རྣམས་ཡི་དྭགས་ཚོགས་རྣམས་ཤ་ཟ་ཚོགས་རྣམས་སྨྱོ་ཤ་རྣམས་སྨྱོ་བྱེད་མ་ལུས་མ་མོ་ཚོགས་རྣམས་མ་ལུས་པ་དེ་བཅུ་གཅིག་ཡོད་རེད། བཅུ་གཅིག་ཡིན་པ་ཡོད་ད་ཨོ་དེ་བཅད་དེ་རེད། དེ་བཅད་དེ་ཐག་རིང་ཐག་དེ་ཡོད་རེད་འདི་བཅད་དགེ་དེ་མཚན་ཨོ་ད་སུ་ལ་ཕུལ་གི་ཡོད་འཇིག་རྟེན་པའི་གཏོར་མ་སྔོན་འགྲོའི་གཏོར་མ། ཉི་སྟེན་མི་ལྡོག་པ་དེ་རེད། ད་བདག་འཇུག་ལེན་དུས་སྔོན་འགྲོ་ལས་འདི་ཡོང་རེད། དེ་རེད། ད་གཏོར་མ་བཟོ་སྟངས་དེ་བྱིན་གྱིས་བརླབས་སྟངས་བཅས་ཕུལ་སྟངས་ཐུགས་སུ་ཆུད། ད་གཏོར་མ་ཕུལ་ཁ་བླ་ཁ་ལ་མཆོད་པ་མ་ཕུལ་བ་བཅས་སྤྱན་དྲང་བ་མགྲོན་ན་ཛཿ་ཧཱུྃ་ལས་ཅི་བ་རྒྱུན་སྤྱོད་རེད་དུས་རྒྱུན། ཚེས་བཅུ་སྐོར་ལ་ཡིན་ན་ནི་ཚོགས་རེ་གཏོང་དགོས་དུས་ལས་སླ་པོ་ཅིག་ལམ་སང་གཏོར་མ་ཕུལ། གཏོར་མ་ཕུལ་ནས་དེ་ནས་འོ་མའི་དེ་བྱིན་མ་ཕུལ་གོང་ལ་ཚོགས་གཏོང་དགོས་ཟེར་ཡ་འདྲ་བོ་ཕུལ་ཚར་ན་གཏོང་ཟེར་ཡ་འདྲ་བོ་བདག་འཇུག་ཡོད་ནི་འདི་མེད་ནི་ཟེར་འགྲོ་ཁྱད་པར་རྟོགས་གསུངས་ཡོད་དེ་ངེས་པ་ཡོད་མ་རེད་དེ་ཡི་ཐེག་ཏན་ཏན་རང་དགོས་ཡ་ཡོང་གི་མེད། བླ་མའི་ཕྱག་བཞེས་ལ་གནང་ཚུལ་ཡོད། ཟིན་བྲིས་ནང་ལ་ཡོད་རེད་ཟིན་བྲིས་ནི་རྒྱ་ཚད་པར་དེ་ལ་ཡང་པའི་རྩ་ངན་པས་རང་བྱས་ཨ་དགོ་མི་ཤེས་ཟིན་བྲིས་མ་གཞི་བླ་མ་རྡོ་རྗེ་འཆང་གི་གསུང་རེད། ཟིན་བྲིས་བཏབ་མཁན་གྱི་བློ་བཟང་རྡོ་རྗེ་རེད། ཡིན་ན་མ་རེད་ཟེར་ཡ་མེད་དེ་ཞུ་དག་གཏོང་མཁན་ཅག་ཁྲི་བྱང་རིན་པོ་ཆེ་རེད་ཨ་རིན་པོ་ཆེ་མདོ་བོ་ཟེར་ནས་ཨ་བློ་བཟང་རྡོ་རྗེ་གི་ཐད་ལ་མ་འགྲིག་པ་མེད་ན་མ་རེད་གསུང་གི་མ་རེད། དེ་སྐོར་ནི་ང་འདི་ག་བོད་ནས་འབྲི་བ་ཡིན་ཙང་གལ་ཡོད་མ་རེད། ད་ང་ན་བྱོན་མེད་ཡང་རྒྱས་པོ་འདྲ་ལྟ་དགོས་ན་ཟིན་བྲིས་ན་སྲིད་ད། དེ་རེད་ཟིན་བྲིས་མང་པོ་ཡོད་རེད་ཡོད་ཡག་དེ་ཉི་མ་རེ་རེ་གསུང་བཤད་མགོ་ལ་ལུང་འདྲེན་རེ་རེ་གནང་ཀུན་སློང་བཅོས་པ་ལམ་རིམ་གི་གསུང་བཤད་རྒྱས་པ་རེ་གནང་བཞག་ཡོད་རེད། དེ་འདྲ་ཙང་ཉི་མ་མང་པོ་འགོར་འགྲོ་གི་རེད་དེ་བྱས་དེ་བྲིས་བྲིས་ཡོད་རེད། ད་བདག་འཇུག་མ་ལེན་པ་བྱས། མདུན་གྱི་སྒྲུབ་མཆོད་མ་ཐུབ་པ་བྱས། ཚེས་བཅུ་དགོས་ཀྱི་འདུག་ན། ཨ་ནི་བྷན་མའི་འོ་མ་ནི་འདི་ཙམ་ན་བླ་མ་ཡི་སངས་རྒྱས་ཆོས་དང་འཇིག་རྟེན་གསུམ་གྱི་ཚོགས་ལ་བསྐོར་བ་སྤྱན་དྲངས་མོ། ལམ་སང་གཏོར་མ་མ་ཕུལ་བ་བྱས་མཆོད་པ་བྱིན་རླབས་བྱོས། བདག་འཇུག་སྐབས་ནང་བཞིན། མཆོད་པ་བྱིན་རླབས་བྱོས། ཆུ་བཞི་ཉེར་སྤྱོད་རོལ་མོ་རིམ། འདོད་ཡོན་ལྔ་དང་བཅས་པ་བྱིན་གྱིས་བརླབས། ཚར་ནི། ཨ་ནི་དག་བྱེད་དྲི་མེད་ཡིད་འོང་བའི་ཆུ་བཞི་ཕུལ། ཏིང་འཛིན་དཔལ་གྱིས་སྤྲས་པའི་མེ་ལས་གཟུགས་ཉེར་སྤྱོད་ཕུལ། ཕུལ་བྱུང་གཟུགས་མཛེས་ཡིད་འོང་ཁྲོ་རྒྱལ་གྱིས་སྤོས། རིག་མ་བཅུ་དྲུག་ཕུལ། རབ་འབྱམས་ཞིང་ན་ཇི་སྙེད་གཟུགས་མཆིས་པ་ཟེར་ཡག་གི་འདོད་ཡོན་ལྔ་ཕུལ། དྲི་མེད་གསེར་གྱི་རྩིབས་སྟོང་འོད་འབར་བ་གདུགས་དང་རྒྱལ་མཚན།

དེ་དོན་དག་རེད་རེད་ལ་ཁ་སྒྱུར་ཕྱི་ལ་ཆགས་ཚུལ། བདེ་བ་ཆེ་ལ་ཕྱག་འཚལ། འགོག་པ་མེད་ལ་ཕྱག་འཚལ། ཨོ་ཟེར་འདྲ་པོ་ཁ་སྦྱོར་ཡན་ལག་བདུན་དེ་རེ་རེ་ལ་དོན་དག་བཤད་ནས་ཕྱག་འཚལ་ཡོང་རེད་དཔུང་ལ་ཡང་སུན་ཡག་པོ་ཐོབ་ཡོང་དེ་རྫོགས་ནས་བདག་འཇུག་གི་གྲུ་ཟུར་མགོ་སླེབས་གི་རེད་བདག་འཇུག་བྱེད་དགོས་མ་རེད་དེ་མགོ་སླེབས་སོང་ནས་བདག་འཇུག་ཐག་ལ་ཡོར་དང་གཏོར་མ་དེ་གཞི་ནས་གཏོར་མ་བྱིན་རླབས་རྒྱབ་ཨེ་མགྲོན་ན་ཛཿ་ཧཱུྃ་ལས་བྱོས་གཏོར་མ་ཕུལ་གཏོར་མ་ཕུལ་ཚར་སོང་ཚོགས་ཕུལ། འོ་མོ་དེ་བཞིན་ཚགས་ནི་ཚོགས་ཕུད་ནས་འགྲིག་རེད་འོ་མོ་དེ་བཞིན་མ་ཚགས་གོང་ཚོགས་ཕུད་ནས་འགྲིག་རེད་ངས་འདི། ཨོང་སྟེ་དགའ་རོགས་ཞུ་མྱོང་མཛངས་མཛངས་སེ་བཅུ་བཅུ་གསུམ་གྱི་མཆོད་གཡོག་ཞུ་མྱོང། དེ་འདྲ་ཡིན་དུས་མཆོད་གཡོག་བྱེད་དགོས་དུས་ངས། མི་ཚོ་ཚོགས་སྤྲད་ཚགས་ནི་འོ་མའི་དེ་བཞིན་གཏོར་མ་ཁེལ་ནི། པའི། ཟིང་ཤག་འདུག་ཀོ་ར་རྒྱ་ཕྲུག་མི་གཅིག་དར་ལག་མ་དར་འགྲོ་ཡག་དེ་ད་དུང་དྲན་གི་འདུག། དེ་དུས་ང་ལོ་ཆུང་ཆུང་རེད། དཀའ་ལས་ཁག་ཡག་ཡོག་མ་རེད། ལོ་བཅུ་དྲུག་བཅུ་བདུན།

རྟགས་འདི་མ་ནོར་ན་དམིགས་པ་ཡག་པོ་མ་བྱུང་ནས་བྱིན་རླབས་ཆེན་པོ་ཡོ་བར་གདའ་སོང་ཡ་རེད། ཁོ་ཚོས་ཨ་བ་ད་བླ་མ་རྡོ་རྗེ་འཆང་པའི་དག་སྣང་འདྲ་པོ་ཅིག་བྱུང་མེད་འགྲོ་བསམ་ད་མ་རེད་ཟེར་དགོས་མ་རེད་ག་རེ་ག་རེ་བྱུང་ཡིན་ཤེས་ཀྱི་མ་རེད། ཡིན་ནའི་བཙུན་མོའི་ཚིག་གི་བདག་འཇུག་ནོར་བ་འདྲ་འདུག་དེ་བཙུན་མོའི་ཚིག་གི་བརྡ་བརླག་ཚར་རེད་ཡང། ཨ་ལོ་གཅིག་ང་ཚོ་ཨོ་རི་ས་ལ་ཕྱིན་ནས་ཉི་མ་གཅིག་ལ་རྟགས་དེ་འཐེན་པ་རེད་ང་བཅས་བློ་བཟང་བསྟན་འཕེལ་བློ་བཟང་བསྟན་འཛིན་གཉིས་ཀྱིས་ང་ཚོ Puri beach ཁྲིད་བྱས་ཡོད་རེད།

རེད། དེ་བཞིན་གཤེགས་པ་རིགས་ལྔའི་དབུ་རྒྱན་དེ་སྐལ་ལྡན་ཆེན་པོ་ཁྱོད་ལ་དབང་བསྐུར་བས། ཉོན་མོངས་དྭངས་བཅུག། འདི་རེད་བ། རིགས་ལྔའི་སངས་རྒྱས་དངོས་སུ་འགྲུབ་ཤོག། ཚུར་ཅོད་པན་གྱི་དབང་ཡོད་རེད་བ་དེ་ལ་གོ་དགོས་ཡོད་རེད། ད་ལྟ་ཡན་པ་དེ་ཡང་ས་དེ་ཡང་བཤམས་ཏེ་ཤིས་བརྗོད་ལ་དེང་གི་ཡོད་ཡིན་མ་རེད་བ། དེ་ན་དེ་དུས་གཉིད་བྱུང། བཙུན་མོའི་ཚིག་གི་མཁན་མ་བླ་ཚེ་བླ་མ་རྡོ་རྗེ་འཆང་དགའ་ལྡན་ལ་གསུང་ཞུ་གནང་བའི་སྐོར་དུ་བཙུན་མོ་ཚེ་བ་ཁོ་རང་ཚོ་ལྟ་ཡོད་མ་རེད། བླ་མ་རྡོ་རྗེ་འཆང་ལ་དག་སྣང་བྱུང་བ་ནི་ང་ཚོ་ཤེས་ཀྱི་མ་རེད་བ། ཤེས་ཐུབ་གི་མ་རེད། མི་དག་སྣང་བྱུང་བ་མ་རེད་ཟེར་རྒྱུ་ཡོད་མ་རེད་བླ་མ་རྡོ་རྗེ་འཆང་དང་དག་སྣང་དཔལ་འབྱམས་ལས་འདས་པ་ཞིག་རེད་མ་གཏོགས། གཏིང་ནས་ཆོས་བཟོད་བསྡུས་བསལ་ཚང་ཐབས་མེད་རྩིས་པའི་ཞིག་མཛད་པ་དེ་ལས་རྒྱས་པ་གང་ཡང་ཡིན་པ་དེ་ལ་ཁ་གཏང་དགོས་མཁན། འབྲེལ་ཐག་བཅད་དགོས་མཁན། ཕྱི་ལོགས་ནས་ཨ་ལ་ལ་སྟེ་ནང་ལོགས་ནས་ཏོག་ཏོག་ཡོང་སྲིད་ཀྱི་ཡོད་རེད། མ་གཏོགས་བླ་མ་རྡོ་རྗེ་འཆང་ཁམས་ལ་ཕེབས་དུས། ལྷོ་རྫོང་ལ་གཞི་གྲངས་དགོན་པའི། དེ་འདྲའི་ཞོ་ནི།

གཞི་གྲངས་དགོན་པའི་གྲྭ་པ་གཅིག་ཐེངས་འབུམ་བདུན་ལ་ངན་མ་ཡོད་ཁོ་ལས་ཡོད་ན་ངས་ཁོར་སྐད་ཆ་དྲིས་ཀྱི་མ་བྱུང་ཁོ་ཚོས་ཤེས་ཡོད་ལ་མས་མི་ཤེས། དེ་འདྲའི་རེད་ཨ་ནི་མ་གཞི་མཛད་པ་རྣམ་ཐར་བླ་མ་རྡོ་རྗེ་འཆང་ནང་བཞིན་དེ་ཁག་པོ་ཡིན་པ། མཛད་པ་རྣམ་ཐར་ཆེ་ཆེན་པའི་དགེ་ལུགས་པའི་བླ་མ་བླ་མ་རྡོ་རྗེ་འཆང་ནང་བཞིན་གཅིག་དགོངས་པ་རྫོགས་དུས་ཁོང་འདྲ་བོ་གཅིག། ཞལ་བཞུགས་དུས་ཁོང་གི་མཛད་པ་འདྲ་བོ་གཅིག་པའི་བསྟན་པ་ལ་ཕན་པ་ཅིག་བྱུང་ན་ད་ཨ་ཕོ་ང་ཡིན་ཟེར་ཆོག་གི་རེད་དེ། ད་ཕྱིས་སུ་དེ་འདྲའི།

ད་སངས་རྒྱས་མྱ་ངན་ལས་འདས་རེ་བྱས་དུས་བྱང་ཆུབ་སེམས་དཔའ་མཐོང་བ་དོན་ཡོད་ཀྱི། ད་སངས་རྒྱས་མྱ་ངན་ལས་འདས་ནས་ང་ཚོ་ལ་ཆོས་སྟོན་མཁན་མེད་བསམ་སེམས་ཁྲལ་བྱས་དུས། ལྷོ་ཕྱོགས་ཤིན་ཏུ་མཐོ་བའི་རི་ས་དེ་རེད་བ་དཔེ་ཆ་མདོ་ན་འདུག་ཨ། ནས་མཐོང་བ་དོན་ཡོད་ལ་ཀྱེ་ཡི་མཐོང་བ་དོན་ཡོད་ཀྱེ་ཕྱི་མའི་དུས་སུ་གྱུར་པ་ན་ང་ཉིད་མཁན་པོའི་གཟུགས་སུ་ང་སློབ་དཔོན་གཟུགས་སུ་གནས་གསུངས་ཡག་འགྲོ། ང་ནི་སློབ་དཔོན་གཟུགས་སུ་གནས་དེ་ཚེ་ང་ཡིན་སྙམ་དུ་གུས་བྱོས་ལ་དེ་ཚེ་དེ་ལ་གུས་པ་བྱོས་གསུངས་ཡོད། ཁྱོད་ཚོ་སེམས་ཁྲལ་མ་བྱེད་ང་སངས་རྒྱས་ཀྱི་སྐུ་བསྟན་ཐུབ་ཡོད་མ་རེད་ད་སངས་རྒྱས་སྐུ་མཇལ་མཁན་རྫོགས་སོང་བ་རེད།

བདུད་དང་བདུད་ཀྱི་སྤྲུལ་པ་ཡང་ཡིན་ངོས་སོ། བདུད་ཅེས་དངོས་གནས་དྲང་བདེན་པའི་བསྟན་པ་ལ་མ་དགའ་མཁན་བདུད་རང་བཅས་འབད་ཕི་གེ་ཡོང་ངས་ཡང་ཁོ་གི་དོན་རག་ཅི་ཡང་ཕི་གེ་སེམས་ཅན་ལ་ཕན་ཡག་གི་ཨང་རྟགས་དེ་འདྲའི་འདྲ་བོ་གཅིག་གི་པ་ལ་སྤྲུལ་ནས་རྣམ་པ་སྣམ་སྤྲུལ་པ་སྣ་ཚོགས་ཀྱིས་སེམས་ཅན་རྣམས་ཀྱི་དོན་མཛད་དེ་སེམས་ཅན་རྣམས་ཀྱིས་རྟོགས་མི་ནུས་གསུངས་ནས་དེ་འདྲ་ཡོད་ཡིན་ཙང་ཨ་ནི་སེམས་ཅན་གཞན་རིགས་གཞན་རིགས་འདི་སངས་རྒྱས་ཀྱི་སྤྲུལ་པ་གཞན་རིགས་གཏོང་དགོས་རོགས་ཡག་པོ་གཏོང་ནི་མཇལ་ཡག་ཡོད་མ་རེད་བ་སངས་རྒྱས་མྱ་ངན་ལས་མ་འདས་གོང་ལ།

ཨ་ནི་ཕར་འགྲོ་ཚར་དུས་ཅིག་རེད། དགེ་བསྙེན་སྒྲུབ་མཁན་དེ་ཚོ་སླེབས་འོང་དུས་ཀུན་དགའ་བོ་གིས་ཁ་ཡ་མ་བྱས་པ་རེད། སངས་རྒྱས་ལ་ཤོད་ན་དགེ་བསྙེན་སྒྲུབ་མཁན་ཁ་ཤས་སླེབས་འདུག་ད་དཀོན་གཉེར་རུ་མ་རེད་བ་གཡུག་ཤ་ཚོས་སྒྲུབ་ཞེས་གསུངས། ད་འོ་ན་སྒྲུབ་དགོས་བྱུང་ན་ཡག་སྐུ་མདུན་ཡོང་མི་དགོས་བ་ཅི་འདི་པོ་རུ་ལ་འཕྲིན་བྱས་ནས་སྒྲུབ་ཆོག་ག་ཅི་ཟེར་འོང་འགྲིག་ག་གསུངས། ཨ་སངས་རྒྱས་ཀྱིས་ཆོ་ག་དེ་གསུངས་ཁོས་ཆོ་ག་ནི་མར་ཁྱེར་ཁོ་ཚོ་ཨ་མཆོག་ལ་བཤད། བྱས་ཙང་འཕྲིན་གྱི་སྒོ་ནས་བསྙེན་པར་རྫོགས་ཡག་གི་ལུགས་སྲོལ་དེ་དེ་དུས་བྱུང་ཡོད་རེད། དེ་འདྲའི་རེད། སྔོན་མ་ཡང་བྱུང་ཡོད་རེད།

འདྲ་བྱུང་བ་རེད། ད་ང་བས་སངས་རྒྱས་སང་ཉིན་མྱ་ངན་ལས་ག་རེ་ངས་བས་རི་སངས་རྒྱས་མྱ་ངན་ལས་འདའ་བ་རྩ་བ་ནས་བལྟ་ནུས་ས་མ་རེད་སྔོན་ལ་ང་མྱ་ངན་ལས་འདས་ཆོག་ཞེས་ཞུ་བ་རེད། ཞུ་དང་ཀུན་དགའ་བོ་ཁྱོད་མ་ཡོང་སུ་དེ་ཡོང་ཡོང་ནས་དགྲ་བཅོམ་ཐོབ་ནས་སང་ཉིན་ཁྱོད་ཨ་ནེ། མ་བསྡད་ན། མུ་སྟེགས་པ་ཚོ་གིས་ཁྱོད་རང་སྐུ་གདུང་འཁྱེར་འགྲོ་གི་རེད་ང་ཚོ་སྐུ་གདུང་ང་ཚོ་ཞལ་ཆུ་ཞིག་རག་གི་མ་རེད་ཁྱོད་མུ་སྟེགས་པ་ཡིན་ཟེར་གི་རེད་དགྲ་བཅོམ་རེད་ཟེར་ང་ཚོས་བཤད་ཐུབ་གི་མ་རེད་ད་སང་ཉིན་རིང་ལ་སྡོད་དགོས་གི་རེད།

ཨ་ནི་པའི་མི་རྟག་པའི་ཞལ་ཤིང་ནོ། རྗེས་ནང་གི་མཆོག་བ་ལང་གི་རྗེས་འདུ་ཤེས་ནང་གི་མཆོག་མི་རྟག་པའི་འདུ་ཤེས་ཡིན། ཁྱེད་རང་ནི་མི་རྟག་པ་ཡིད་ལ་བྱོས་ཤིག་གསུངས། ཨ་དེ་ནི་དགོངས་པ་རྫོགས་པ་རེད། དགོངས་པ་རྫོགས་པ་རེད་དེ་ཚེམས་གཅིག་ལྷའི་དབང་པོ་བརྒྱ་བྱིན་ལ་གནང་རྒྱུ་སྔོན་མ་ནས་ཞལ་བཞེས་ཡོད་རེད་བ། ཨ་ནི་སྐུ་གདུང་བཞི་བསྡེབས་པའི་སྐུ་དེ། མེ་སྤར་ཚ་ཚ་བྱིས་པ་སྨན་སྒྲོག། ལྷའི་དབང་པོ་བརྒྱ་བྱིན་ལྷའི་ཡུམ། གདོང་དུ་མདུན་གྱི་མེ་དེ་མ་བཅག་ནས་ཚེམས་ཞིག་པིག་ཞིག་གསོལ་རས་གནང་བ་རེད་ཡང།

ད་བར་བུ་ཇི་ལྟར་ས་ཡང་བུ་བྱུང་ཡོད་རེད། བླ་མ་དུ་ཆང་ལབ། ཟུར་ཟ་བྱས་ནས་འཇོན་གི་མ་རེད་འདྲ་བོ་ཞིག། ཟུར་མ་ཟ་ནའི་གོང་དུ་འདྲ་བོ་འཇོན་གི་མ་རེད། ཡང་ན། གཏོར་མ་ཕུལ་ལོ་སྐད་ཆ་བཤད་འདི་རེད་དེ་དགོས། ད་ཡང་དེ། འདི་རེད་ང་ཚོ་ཕྱོགས་ཞེན་སྐད་ཆ་བཤད་མང་པོ་འདུག་ཡ། ཕྱོགས་ཞེན་ཟེར་མཁན་དེ་དགོས་ཡ་ཡོད་མ་རེད། ཞེན་ཁོག་བཤད་ཕྱོགས་འགྲོ་གི་འདུག། ཕྱོགས་ཞེན་ཟེར་ཡ་དེ་ངའི་ཕྱོགས་དེ་ཡག་པོ་ཡིན་ཁྱོད་ཕྱོགས་དེ་ཡག་པོ་མ་རེད་ཟེར་ན་ཕྱོགས་ཞེན་རེད། སོ་སོའི་མིག་སྔུན་ནས་དྲངས་ནས་པའི་དད་པ་ཡོད་ཚུལ་བརྟག་དཔྱད་བྱས་ནས་ཡག་ག་དེ་ལ་ཞེན་ཁོག་བྱས་པ་ལ་ཕྱོགས་ཞེན་ཟེར་ཡོད་མ་རེད། ཡོད་མ་རེད་དེ་ཡིན་ནས་དེ་རིགས་ཚང་ཉིད་རྣ་བ་འཆིང་ན་ཡག་པོ་རེད་རྣ་བ་མ་འཆིང་ན་ཕྱོགས་ཞེན་རེད། ད་མཆོད་པ་ཕུལ་གང་ག་ཕུལ་ཚོགས་བསགས་པ་གལ་ཆེ་བ་རེད་ངས་ཁ་སང་ནས་ཞུས་ཡིན་པ་ཚོགས་བསགས་གང་ཐུབ་ཐུབ་བྱས། སྦྱིན་བདག་ལུག་གི་གས་རྒྱག་ནས་འབྲས་བྱུང་བ་དེ་ལ་བརྟེན་ནས་ཚེ་རབས་ཐམས་ཅད་དུ་ཕྱུག་པོ་བྱུང་བར་ན་སེར་མོ་གི་བཅད།

ནས་གླིང་བཞི་ལ་དབང་བ་ལས་ལྷ་རྫི་ས་ཡ་གི་ལྷ་གནས་སུམ་ཅུ་རྩ་གསུམ་གྱི་བརྒྱ་བྱིན་གྱི་ཁྲི་དང་མཉམ་དུ་དེ་ནས་པའི་ཡུན་རིང་པོ་ལྷ་ཡི་བདུད་རྩི་འཐུང་ནས་མ་བཤད་བྱས། བསྡད་ཡག་དེ། སྲན་མ་རྡོག་པོ་བཞི་ཡི་འབྲས་བུ་རེད་རྡོག་པོ་ལྔ་ཡི་འབྲས་བུ་རེད། སྤུ་གུ་ཆུང་ཆུང་བ་སྲན་མ་ཟ་བསྡད་དུས་སངས་རྒྱས་ཕེབས་ས་མཐོང་ནས། ཨ་ནི་སྲན་མ་ཅིག་ཁྱེར་ནས་སངས་རྒྱས་ལ་ཕུལ་འགྲོ། སངས་རྒྱས་ཀྱིས་ལྷུང་བཟེད་མར་བཟེད་བཟེད་པ་དང་སྤུ་གུ་ནི་སྤུ་གུ་རེད་ཡག་པོ་བྱས་མ་བླུགས་བྱས་གཏོར་བ་རེད། སྲན་མ་བཞི་ལྷུང་བཟེད་ནང་ཕྱིན་པ་རེད། གཅིག་ལྷུང་བཟེད་ཁ་ལ་བསྡད་བསྡད་པ་རེད། བཞི་ལྷུང་བཟེད་ལ་ཕྱིན་པ་དེ་ཁོ་གླིང་བཞི་ཡི་རྒྱལ་པོ་རེད། ཁ་ལ་བསྡད་བསྡད་པའི་འབྲས་བུ་དེ་སུམ་ཅུ་རྩ་གསུམ་གྱི་རྒྱལ་པོ་ཕྱེད་ཀ་བྱེད་ཡ་དེ་རེད། ཨ་མཇུག་མ་ལ་དུས་བསམ་ངན་གྱོད་གཙོ་སྐྱེས་ནས་མང་བའི་རྫུ་འཕྲུལ་ལས་ཉམས་པའི་གཟུར་བོ་བྱུང་ཡོད་རེད་ལ། དེ་དུས་ཁོ་རང་གི་སྤུ་གུ་སྤུ་གུའི་སྤུ་གུ་གཅིག་མི་རབས་ཁ་ཤས་འདས་ཚར་རེད་ཁོ་རང་ཡ་གི་ལྷ་ཡི་བདུད་རྩི་འཐུང་བས་ཚེ་རིང་པོ་ཞིག་བྱུང་ཡོད་རེད།

གཅིག་གིས་ལངས་སོང། ད་བསྡད་ཡོད་ཁྱོད་རྒྱལ་པོ་སྲས་དབང་ལགས་བསྡད་ཡོད་ཟེར་ངེས་བྱས་དེ། ཁོ་རང་གི་ཐོད་ཀྱི་ནམ་མཁའ་ལ་ཕེབས། ཨ་ནི་དེ་ཙམ་ལ་ཕར་ཞོག་འགྲོ། ཕར་ཞོག་འདི་རྒྱལ་པོ་སྲོག་ལ་ཐག། དགེ་སློང་བསད་མ་ཐུབ། དེ་འདྲའི་རྐྱེན་ནས་ཨ་ནི་སྲོག་གཅོད་དེ་བཞག་ཡག་ཅིག་ལོ་རྒྱུས་ཡོད་རེད། ཡིན་ནའི་བས། མཆོད་རྟེན་བྱེ་བ་གཅིག་དགུང་མོ་གཅིག་ལ་ཁོ་རང་གི་བས་བདེན་སྟོབས་བརྗོད་ནས་བཞེངས་པ་རེད། རྒྱལ་པོ་མྱ་ངན་མེད་ཀྱིས་བཞེངས་པའི་མཆོད་རྟེན་ཟེར་བོད་ལ་ཡོད་རེད་ཁམས་ལ་ཡོད་རེད། གཟི་རིན་འདི་ལྟ་བུའི་མཆོད་རྟེན་ཡོད་རེད།

ཁོའི་རོགས་པ་དེར་ཤོག་ཤོག་སེ་ངས་ཉར་བ་མིན་ལོ་ཁྱོད་རང་འདིར་མར་གོག་ཤོག་སེ། སྤུ་གུ་གཅིག་མར་གོག་པ་གོག་བཅུག་ཁོ་རང་དེ་སྒལ་པ་ལ་ཡར་ལངས་ནས་ཕུལ་བ་རེད། ད་སངས་རྒྱས་ཀྱི་ལྷུང་བཟེད་དེ་མར་དམའ་པོ་བྱས་ནས་བཟེད་པ་རེད། དེ་ལ་ཕར་ཁོས་ལྷུང་བཟེད་བླུགས་པ་རེད་ཁོས། ད་སངས་རྒྱས་ཀྱིས་དེ་ལ་དེ་ཁའི་ཀུན་དགའ་བོ་ལ་སྤྲད་དེ་ཡར་ཁྱེར་ནས་འདག་པ་བརྫིས་ནས། ཨ་ནི་གཙུག་ལག་ཁང་གལ་བོ་ལ་བྱུགས་ཤོག་གསུངས། སྤུ་གུ་འདི་མ་འོངས་པ་ན་གླིང་བཞི་དང།

གཏམ་རྒྱུད་རབ་ཏུ་ཡོད་པ་དུ་སེམས་ལ་ཡོད་ཨ་དེ་འདྲ་ཡི་རེད་བྱ་བ་ལ་ངའི་བསོད་ནམས་མངོན་པར་འདུ་བྱེད་སྒོ་གསུམ་སོ་སོ་པའི་སྟེང་ཀུན་ཏུ་བཞག་དང་ཞོར་ལ་བྱོལ་བ་བྱེད་འགྲོ་ཞུ་བདེ་ཞུས་ལ་ཁ་འགུལ་ཙམ་འགུལ་ཙམ་བྱ་གཞན་མ་བྱུང་ན་མ་ཎི་འདྲ་འདོན་ཁ་དེ་པའི་གྲོ་ལ་གཏོང་རྒྱུ་རེད་ཁམས་སྐྱིད་འདོན་དེ་ནི་ཁ་ཟད་འགྲོ་གི་ནི་མ་རེད་ཁ་བཙུམ་བསྡད་ནི་ཁེ་ཡོད་མ་རེད།

ཨ་མ་རེས་ཁ་སྟོང་པ་མ་ཡོང་བ་འདོན་མ་ཎི་གཅིག་ལས་མ་བྱུང་འདོན་ནི་འོ་ལ་སྡོང་པོ་ལྗང་ཁུ་མེ་ཏོག་འདྲ་སྙིང་རྗེ་མོ་འདུག་བས་གཅིག་གཉིས་བྱུང་ནས་དེ་ནམ་མཁའ་ལ་གཏོར་བྱེད་དགོས་རེད་དེ་མིན་འདིར་ཁྱེར་འོང་སྐུ་གསུང་ཐུགས་རྟེན་འདི་ལ་བཙུག་དགོས་རེད་ཕན་ཡོན་ཡོད་རེད་ད་ད་རེས་བསོད་ནམས་མངོན་པར་འདུ་མ་བྱས་ན་མཇུག་མ་ཁ་སྟོང་ལག་སྟོང་ཕར་འགྲོ་དགོས་ཀྱི་རེད་ད་གསུང་རེད་རེད་པ་ཤི་སོང་ན་ཨ་ནི་ཁ་སྟོང་ལག་སྟོང་རང་རེད་ཁྱེར་ཡ་རྩ་ནས་མེད་ན་ཨ་ནི་བསོད་ནམས་གསོག་ད་གཏོར་མ་ཕུལ་ཡ་དེ་དངོས་གྲུབ་ཞུ་བའི་རྟེན་གྱི་མཆོག་ཏུ་གྱུར་པ།

དཔལ་ལྡན་རྡོ་རྗེ་མཁའ་འགྲོ་མ་ཞེས་ལྷ་སྙིང་གི་བསྟོད། མཐའ་ཡས་རྒྱལ་བའི་བདེ་སྟོང་ཟློས་གར་ནི་ཟེར་ཡག་གི། ཞལ་བཟང་ལྟ་བའི་སྨོན་ལམ་ཟེར་དེ་ཉིན་རེ་ལ་ཚར་འདོན་ན། ཤི་དུས་རྣལ་འབྱོར་མས་རྗེས་སུ་བཟུང་རྒྱུའི་ཞལ་བཞེས་ཡོད་གསུང་གི་ཡོད་པ་རེད། དེ་གསུང་མཁན་བླ་མ་དེ་ངས་བརྗེད་བཞག་ང་ཕྲུ་གུ་ཆུང་ཆུང་སྐབས་ལ་དཔེ་ཆ་ཅིག་མཐོང་མྱོང། སྨོན་ལམ་གྱི་འགྲེལ་པ་ཅིག་མཐོང་མྱོང།

རྗེ་བཙུན་ནཱ་རོ་པ་ཙཱ་ལ་ཡ་དམའ་འབེབས་བྱས་འགྲོ་མཁན་དྲིལ་བུ་པ་ལ་དམའ་འབེབས་དམའ་འབེབས་འགྲོ་མཁན་གྱི་ཆང་འཚོང་མའི་བུ་མོ་འདྲ་བོ་དང། ཨོ་དེ་འདྲའི་འདྲ་བོ་ཡོད་རེད་བ། ད་དེ་ཚོ་ཀརྨ་མུ་དྲ་རེད། ལས་ཀྱི་ཕྱག་རྒྱ་རེད། དེ་མི་རེད། ས་དེའི་སྒང་ལ་བསྡད་ཙང་ནོར་འཛིན་སྒང་དེ་ནོར་འཛིན་ས་རེད། ནོར་འཛིན་ཁྱབ་པའི་ད་དེར་མང་པོ་ཡོད་རེད་ནོར་འཛིན་ཁྱབ་པའི་ཀརྨ་མུ་དྲ་མ་རེད། ཨ་མཆན་ན་ངའི་ལ་ཧ་གོ་གི་མི་འདུག་བྱས་བ་ད་ཅིའི་རྗེས་དོན་ནས་པའི་ལོངས་སྤྱོད་རྫོགས་པའི་སྐུ།

དེ་འདྲའི་གསུང་རྩ་ནི་མེད། རྒྱལ་བྱུང་བས། ཁྱོད་ནི་སེམས་ཉིད་སྟོང་པའི་རང་རྩལ་ཏེ། ཨེ། ཁྱོད་རང་སེམས་དཔའ། ཁྱོད་རང་ནི་སྟོང་པ་ཉིད་ཀྱི་རང་རྩལ་རེད་བྱ་མ་གཏོགས་འདི་རེད་འདི་རེད་ཟེར་ངོས་བཟུང་མི་འདུག་ངོས་བཟུང་བྲལ་བ་སྟོང་ཉིད་ཀྱི་རང་རྩལ་རེད་ཅེས་པ་རེད། ངོས་བཟུང་བྲལ་བ་ཀ་དག་གདོད་མའི་གཤིས་ཟེར་བ་དང། ཡང་ཀ་དག་ཟེར་དུས་ཙ་རྙིང་མའི། ཆོས་ལུགས་ཅན་གྱི་ཆོས་སྐད་རེད་ཟེར་གི་རེད་དེ། ཆོས་སྐད་མུ་གུ་ཅན་ག་རེ་ཡིན་ནའི་ཆོས་ཀྱི་ཡིན་ལུགས་བྱས་ནས་འགྲིག་གི་འདུག་ཨ་དེ། ངོས་བཟུང་བྲལ་བ་ཀ་དག་གདོད་མའི་གཤིས་འགག་མེད་ཡིན་ལྷུན་གྲུབ་ཡེ་ནས་མ་བཅོས་པ། མྱ་ངན་འདི་ཕྱིར་ཡངས་པའི་ཀློང་གཅིག་ན་ཇི་སྙེད་ཆུ་ཟླའི་གར་གཅིག་ཤིག་ཟེར་འོང་དེ་ང་ཚོ་ཆུ་འཛིན་འདོད་གི་མ་རེད་དེ། བྱས་ཙང་ཀ་དག་ཟེར་ཡ་སྟོང་ཉིད་རེད། ཁྱོད་ནི་སེམས་ཉིད་སྟོང་པའི་རང་རྩལ་ཏེ་ཟེར་བ་དེ་རེད་ངོས་བཟུང་བྲལ་བ་དེ་རེད། ངོས་འཛིན་ཡ་རྩ་ལ་མི་འདུག་ཟེར་རོ།

རྡོ་རྗེའི་གྲོང་ན་ཨེ་དབྱིངས་བཾ་གྱི་དངོས། སྒྱུ་མའི་གླིང་ན་འཇིགས་རུང་སྲིན་མོ་དང་སུ་ལེ་ཁོང་རེད་བླ་མ་ཁོ་རང་ལ་བྱུང་བ་དེ་རེད། ཁོ་རང་དེ་བར་ཕྱི་ལ་ཕེབས་ནས་སྒྱུ་མའི་གླིང་དེ་ངའི་མིང་བཏགས་ས་མི་འདུག་མཆོད་རྟེན་ཅིག་ཡོང་ཡོད་པ་རེད་མཆོད་རྟེན་སྐོར་བ་ཕེབས་པ་རེད། ཕར་ཟུར་མི་ཚང་གྲོང་གསེབ་པའི་མི་ཚང་ཐབས་ཆག་དེ་འདྲ་ཡོད་པ་རེད། མཆོད་རྟེན་སྐོར་བཞུགས་དུས་བུ་མོ་ཅིག་ང་ནད་པ་ཡིན་ནད་པ་ཡིན་ཟེར་ནས་མཆོད་རྟེན་སྐོར་ལམ་ཁ་ལ་བསྡད་ཡོད་པ་རེད། ད་ནད་པ་ཡིན་ཤག་ཅེས་ཨ་ནི་ཁོང་ཞབས་སྐོར་གནང་ཞབས་སྐོར་གནང་སྐོར་གཅིག་གཉིས་གསུམ་བསྐོར་ཚར་བུ་མོ་དེ་མིག་དེ་དམར་རུ་དམར་རུ་འགྲོ། མིག་དམར་ཏོག་ཏོག་ཅིག་ཕག་པའི་མིག་ནང་བཞིན་བཏགས་ཡོད་རེད། དེ་འདྲ་ཞིག་ལ་བྱིས་པ་ཞིག་བརྩིས་ཐུབ་རེད། ཡ་ཁོས་ང་ཞེད་སྣང་སྐོར་ཁ་ཆེ་རི་ཁོག་གི་ཆུང་ཆུང་རེ་ཞིག་གི་སོ་ཆུ་གསུམ་འགགས་པ་ཡིན་པ་རེད་དགོངས་པ་རེད། བྱིས་པ་ཞིག་བརྩིས་ཐུབ།

སྲིན་པོ་རི་དེ་ཕེབས་ནས་དེས་བཞུགས་བསྡད་པའི་དགོང་དག་དེ་ཨ་ནི་མཚན་ནམ་གུང་ལ་བླ་མ་སྤྱི་ཁོག་རེད། ཞལ་ཆུ་བཙུན་ཕ་ཁྱི་ལོ་དེ་ཨོ་མོ་ཚུ་གི་ཁོ་མ་ནི་དེ་ག་དང་ཁོ་མ་ཁོང་མིག་ཁ་ཤས་རེ་ཡོག་རེད་ཧང་གོང་སྟོང་དང་སྐལ་བ་བཟང་དེ་སྒོ་ལྕགས་ཡེ་རྒྱལ་གི་མ་རེད། བཞུགས་ཙང་མཚན་ནམ་གུང་ལ་ཨ་ནི་བུ་མོ་རྒྱན་ཐམས་ཅད་ཀྱིས་བརྒྱན་བསྡད་པ་ཅི་ཉེས་ཁ་ཡོང་བ་རེད། ཨ་བླ་མས་སྐུ་མཁྱེན་སྐུ་མཁྱེན་ཁྱོད་མ་ཡོང་རོགས་བྱོས་ང་དགེ་སློང་ཡིན་བྱས་པ་རེད། རྩ་ནས་ཡོང་མ་བཅུག་པ་རེད་ཡོང་མ་བཅུག་ཙང་ཁྱོད། ཁྱོད་ལ་མོས་གུས་ནི་ང་འདོད་ཆགས་དང་བྲལ་བ་ལ་དེ་བས་ཀྱང་མོས་གུས་ཡག་ལྟ་ཞེས་བྱས་ནས་འཕག་འཚག་རྒྱག་ནས་ཡར་དུ་ཆས། ཡར་བལྟས་པ་དེ་རྡོ་རྗེ་རྣལ་འབྱོར་མ་སྐུ་དངོས། རུས་པའི་རྒྱན་དྲུག་ཁྲ་ཤིག་ཤིག་ཅན་དུ་བཀོད་པའི། བྱུ་རུའི་ཁ་དོག་འདྲ་བོ་ཅན། མཇལ་རེ་རེ་ཨེ་མཇལ་མ་བྱུང་བ་རེད། ཡལ་སོང་བ་རེད། ད་དེ་ནས་ཡར་ཕེབས་ནས་ཇོ་མ་ལས་དུས་སྙུག་བཞི་ཏོག་ཅིག་མ་བཞིའི་གོང་ལ་རེད། འཕན་དཀར་གྱི་ལྗོངས་སུ་ཕེབས་དུས།

དེ་ཡིན་ཙང། འདི་ཡི་འོ་དོད་འབོད་པའི་གསོལ་བ་འདི་ཉིན་རེ་ལན་རེ་བཏབ་ན་ངས་རྗེས་སུ། ཤི་དུས་རྗེས་སུ་བཟུང་གི་ཡིན་ཟེར་ཞལ་བཞེས་གནང་ཡོད་རེད་བསམ། འོ་ད་དེ་རེད་ཡ། ད་ནི་འདི་སོང། བན་དཀར་གྱི་རྗེས་སུ་སྦྱོངས་སོ་རྗེས་སུ་བཟུང་གྲྭ་འཛག་པའི་སྲིན་པོ་རི་ལ་ཁྲིད་བན་དཀར་གྱི་སྦྱིན་རོགས་རྗེས་སུ་བཟུང། སྦྱིན་རོགས་ལ་ནི་སྦྱིན་རོགས། དཀར་ས། རྒྱུ་མེད་གླིང་ན་འཇིགས་རུང་སྲིན་པོ་དང་ཟེར་ཡ་གི་ཆོས་གཏན་ཁྲིད་ཀྱི་དེ་རེད། འཇིགས་རུང་སྲིན་པོ་དང།

སྤྱིར་བཏང་རྒྱུད་ཀྱི་ཁུངས་ལ་གཏུགས་བླ་བེ་འབྲུག་གི་རིག་སྔགས་གསུང་ས་རུ་གང་ཡང་དེ་རེད། བླ་བེ་འབྲུག་ཅེས་གསུངས་པའི་བདེན་པའི་ཆུང་ངུ་ས་དེ་ནི་ཨོ་ནི་བི་ཤ་ནི་མ་ཧ་བླ་མ་སྔོན་མ་ཚོ་རྗེས་སུ་བཟུང་བ་ནང་བཞིན་ང་ཡང་རྗེས་སུ་བཟུང་རོགས་ཞེས་ད་ཨོ་དེ་ཚོ་དཔེ་བཀོད་ནས་ལོས་བདེ་བ་རེད་ད་འདི་འདྲ་ཡིན་ཙང་དེ་ཚོ་གོ་གོ་འདུག་ཨང། འདི་རེད། ངས་གཏོར་མ་ཕུལ་ཡ་དེ་ཁ་སང། ཡག་པོ་ཅིག་བཤད་རྒྱུ་མ་བྱུང། ད་དེ་ནས་དུར་བདག་གི་གཏོར་མ་དེ་ལ་ཨོཾ་ཨཱཿ་ཧཱུྃ་ཧ་ཧོ་ཧྲཱིཿ།

དེ་ཡིན་ཟེར་བ་རེད་ད། ལྗང་མདོག་འབར་བའི་སྨིན་པ་ཅན། བྱིན་རླབས་དེ་རེད། ད། དུར་བདག་ལ་གཏོར་མ་ཕུལ། དེ་ནས་འོག་མིན་བདེ་ཆེན་སྤྱི་བཏབ་ཀྱི་གཏོར་མ་རེད་འོག་མིན་བདེ་ཆེན་དག་པའི་ཕོ་བྲང་ཤུ་ལོ་ཀ་དེ་ནང་ལ་རང་གི་བསྟེན་པའི་སྲུང་མ་ལོགས་ལོགས་ཡོད་ན། འདི་ཚོ་བསྟན་ཡང་བཅུག་ཆོག་རེད་ཤུ་ལོ་ཀ་རེ་རེ་རེ་ཡང་སོ་བཅུག། འདི་སྤྱི་བཏབ་ཀྱི་གཏོར་མ། ད་ལྟའི་ཡོད་པ་དེ་ཚོ་ས་སྐྱ་ཁོ་རང་རང་གཞུང་གི་གཏོར་མ་ཡིན་ཙང་ས་སྐྱ་རང་འོག་མིན་བདེ་ཆེན་ནང་གནས་འགྱུར་མང་སྤྱི་སྐོར་འཚལ་གྱི་མ་རེད།

གཉིས་བྱུང་ཡོད་བསམ། ཨ་འགའ་ཤས་དེ་སྨྲ་ལུགས་དེ་སྐྱོ་སྨན་རེད་སྨན་ཡག་ག་དོན་མ་རེད་ཟེར་འདུག་ཨོ་དེ་གི་སྡོང་པོ་དེ་རེད་ཤག་ད་སྡོང་པོ་དེ་ཡང་བས་རུ་རྟ་ཡག་པོ་འགྲོ་ཅི་ཡོད་ནི་རེད་དེ་ལས་ཆག་ཆག་ཚེ་རུ་ཅི་རེད་དེ། ཞིང་གས་པ་རུ་ཏི་པ་ཡོད་འདུག་ཨ་ངས་ནི་ཁས་མ་ཡོང་དེ་ང་འགྲུབ་པ་བྱེད་ཀྱི་ནི་མི་རག་གོ་ཞིང་གས་ནི་གར་བྱས་སང་ཆུ།

རྒྱ་གར་ལ་མང་པོ་མི་འདུག། བོད་ལ་ཞེ་དྲག་ཡོད་རེད། དེ་རེད་དུ་གོས་པ། དུ་གོས་པ་ལ་ནང་ལོགས། སིནྡྷུ་ལོ་ཀ་ལ་ཡི་སྡུག་པོ་བཟོས་ཡག་གི་ཁོག་སྟོང་ཡོད་མ་རེད། ཁོ་ཞྭ་མོ་དེ་ནི་ཀི་བ་པོ་ཅིག་རེད། དེ་ཟུར་ལ་ལོ་མ་ཁ་ཤས་ཅིག་ཡོད་རེད། གཅིག་པ་བཀོག་བཞག་དུས་པགས་པ་རེད་གཉིས་པ་བཀོག་ནི་པགས་པ་བཤུས་ནི་ནང་ལོགས་ཀྱི། སྲོག་ཤིང་རེད་པོ་དེ་ཉལ་ཉལ་ཅིག་བ་པོ་ཅིག། རྒྱུ་ནི་ཁོག་སྟོང་ཡོད་མ་ཤིང་ལ་ཤིང་གཉིས་ཡོད་མ་རེད།

ལོ་མ་ཆེན་པོ་རེད་བྱ་བ་གནང་གི་སྤུ་གུ་ཚོའི་མགོ་ལ་བསྐོན། སྡུག་མོ་སྤུ་ར་ཟེར་གྱི་མི་རེད། སྤྱི་ཡི་དེ་རང་རང་ཆུ་ཡ་སྐྱེ་འོང་དུས་རིང་པོ་ཡོད་རེད། ཁོ་བོའི་ཆུང་ཆུང་ཁོག་ལ་པགས་པ་བཤུས་ཟ་བའི་ནི་ཞིམ་པོ་ཡོད་རེད། བྲག་འདི་ལ་སྐྱེ་གི་རེད། ད་ལྕུམ་ལྟེ་བ་དེ་སེར་པོ་ཡོད་མཁན་དེ་བྲག་ལ་སྐྱེ་ཡ་དེ་ལྕུམ་ལོ་མ་དེ་རྐང་འགྲོ་དེ་དམར་ཤོག་ཤོག་རེད། ཡང་པོ་ཡང་པོ་ཡོད་རེད། ག་ཚད་གཡུག་ནི་ཆག་གི་མ་རེད་དེ། ཕལ་ཆེར་དེ་མེད་འགྲོ་བསམ་གྱི་ཡོད། ཡང་སྐྱོང་ཅུང་ལྟེ་བ་དེ། བྱང་ལ་བག་ཡོད་ཡ་ལྷས་ཁ་ན་སྐྱེས་འོང་གི་རེད་བ། ཁོང་ཚོ་གི་ཞིང་གི་རེད། སྐྱོང་གི་ཁ་དོག་བྱེད་མཁན། ང་ཚོ་དགའ་ལྡན་རེད་བ་ཚོ་ལ་ཆེད་ལས་བྱེད་ཡ་དེ་རེད། སྐྱོང་སྐྱོང་ཤ་རྒྱས་དེ་ཀོ་ཡུག་རེད་བ། ཆུ་ཀོ་ནང་སྟོང་སྤྱང་སྟོང་རེད་བ།

རང་ལྷ་གསལ་བ་ཐུགས་ཀ་བར་དུ་ཚུར་བསྒོམ། ཚར་གཅིག་གཉིས་བྱས། དེ་ཚར་ནས་རང་ལྷ་གསལ་བ་དེ་ལྟ། འདི་རེད། དབུ་ནས་མར་ཞབས་གནོན་གྱི་བར་དུ་བསྒོམ་ཞབས་གནོན་ཡར་དབུའི་བར་དུ་བསྒོམ། ཡང་ཐུགས་ཀ་ནས་ཕར་བསྒོམ་ཚུར་བསྒོམ། ཕྱི་ནས་ནང་དུ་བསྒོམ་ནང་ནས་ཕྱིར་བསྒོམ། དེ་འདྲའི་རྩལ་སྦྱོང་གི་ཡིན་ན། འདས་ལ་བར་གསལ་ནང་དུ་བྱང་མྱོང་མེད་ཙང། དེ་འདྲ་ཡོད་རེད་ད་དེ་ཚོ་ཚང་མ་ཕྱག་དཔེའི་ནང་གཟིགས་ན་གསལ་པོ་ཡོད་རེད། ཡིན་ནའི་ང་ཚོ་བཙན་ནང་རང་སྒྲུབ་ཚོགས་མི་སྒྲུབ་མཁན་དཀོན་པོ་ཡིན་གྱི་རེད། དེ་རེད། ད་ཡང། རྫོགས་རིམ་སྒོམ་གྱི་ཡིན་ན་རྫོགས་རིམ་གྱི་རྟོགས་པ་རྒྱུད་ལ་སྐྱེ་བ་དེ་ཁག་པོ་རེད་བསྐྱེད་རིམ་མཐར་མ་ཕྱིན་པ་ལ་རྫོགས་རིམ་སྒོམ་གྱི་རེད་དེ་ཡིན་ནའི་བག་ཆགས་ཞོག་ཡ་ལ་ཡག་པོ་ཡོད་རེད། རྫོགས་རིམ་ལ་བཤར་སྒོམ་བྱེད་ཡ་ཡོད་རེད། བཤར་སྒོམ་བྱེད་ཡ་དེ། བདེ་མཆོག་དྲིལ་བུ་ལྷ་ལྔའི་རྫོགས་རིམ་ལ། ཞྭ་གུང་ཁོ་ར་སོང་ནས། དྭགས་པོ་ཁྲིད་ན་ཞྭ་གུང་ཇེ་ཡག་སོང་ཡོད་རེད། འདས་མཆོག་དྲིལ་བུ་ལགས་ང་རྫོགས་རིང་དེ་ལ། རྩ་རླངས་འབྱུང་བ་བཙུགས་སྔོན་ལ་བཞག་ད་དངོས་གཞི་དེ་ལ། ནི་རེད། སྣ་ཚོགས་རྡོ་རྗེ་རིན་པ་བདག་བྱིན་གྱིས་རླབས་རིན་པ་ཛཱ་ལན་དཱ་རི་རིན་པ། ནོར་བུ་འགེངས་མེད་རིན་པ། བསམ་མི། འདི་རེད། བསམ་མི་ཆགས་ཅིག་རིན་པ་ཆེ་རིན་པ་ལྔ་རེད། རེ་ལ་གཉིས་རེ་གཉིས་རེ་གཉིས་རེ་བྱས་བསམ་མི། ནོར་བུ་འགེངས་པའི་རིམ་པ་ལ་བཞི་བྱས། བསམ་མི་ཁྱབ་ལ་གཉིས་བྱས་འོ་ད་དེ་འདྲའི་རིམ་པ་དབྱེ་ན་མང་ཙམ་རེད། རྣལ་འབྱོར་མའི་རྫོགས་རིམ་དེ་ལ་རྫོགས་རིམ་གཉིས་རེད་གཉིས་པོ་དེ་རེ་རེ་ལ་གཉིས་གཉིས་རེད་དེ་མ་གཏོགས་སྒོམ་རྒྱུ་ཉུང་ཉུང་རེད། ད་དང་པོ་རྫོགས་རིམ་སྒོམ་ལུགས་དེ་ལ་ཡང་འདི་རེད་ན་ཆོས་ཉིད་དངོས་བསྟན་དང་བརྒྱུད་བསྟན་གཉིས། ད་དེ་ས་བཅད་ཡོད་རེད་ཡང་སྔོན་འགྲོ་གསུམ་སྔོན་འགྲོ་མ། ཀ་ས། སྔོན་འགྲོ། སྔོན་འགྲོ་དངོས་གཞི་རྗེས་གསུམ་སྔོན་འགྲོ་ལ། ཐུན་མོང་ཐུན་མོང་མིན་པའི་སྔོན་འགྲོ་གསལ་འདེབས་པའི་ཐོག་མ་ཁྲིད་སྐྱབས་འགྲོ་སེམས་བསྐྱེད་བླ་མའི་རྣལ་འབྱོར་འོ་དེ་ཙམ་ཅིག་རེད། ད་གཉིས་པ་རྫོགས་རིམ་དབུ་མ་ས་བཅད་དེ་ལ་ཡོད་རེད། རིམ་པ་གཞི་ལམ་འབྲས་བུར་བཅས། ཆོས་ཉིད་དངོས་དང་བརྒྱུད་ནས་སྟོན་གསུངས་པ་ཅིག་ཡོད་རེད། ད་འདི་ཆོས་ཉིད་དངོས་བསྟན་བརྒྱུད་བསྟན་དེ་ག་འདྲའི་རེད་ཟེར་ན། ཆོས་ཉིད་དངོས་སུ་སྟོན་ཟེར་ཡ་དེ། དཔེར་ན་རྒྱ་མཚོ་ཆེན་པོ། མཐོང་སྙིང་འདོད་མཁན་གཅིག་ལ། རྒྱ་མཚོ་ནི་འདྲེ་ཡོང་བར་གདའ་ཟེར་བའི་ཁ་དོག་ནག་ཏིང་ངེ་གཉིས་རྦ་རླབས་ཆེན་པོ་འཁྲུགས་ཏེ་ངན་པའི་འཇིགས་སུ་རུང་བ་ཆུ་ཕ་རི་ལ་རི་མི་མཐོང་མཁན། ཟེར་བའི་རྒྱ་མཚོ་ཁོ་རང་གིས་འདོགས་བསྡད་པའི་ཞེ་དྲག་ཡག་པོ་ཅིག་གསལ་ན་རྒྱ་མཚོ་དངོས་སུ་བསྟན་པ་རེད། བརྒྱུད་ནས་སྟོན་ཟེར་ཡག་རྒྱ་མཚོ་ཆེན་མོ་དངོས་སུ་སྟོན་དུས་རྒྱ་མཚོ་ཁོ་རང་མ་བསྟན་པ་བྱས། འདི་ནས་ཕར་འགྲོ་ལམ་ཀ་འདི་ནས་འགྲོ་བའི་ས་ཆ་དེར་སླེབས་ཀྱི་དེ་ནས་ལ་རྒྱབ་ཆུ་རྒྱབ་ལུང་པ་འདི་ནས་སླེབས་ཀྱི་དེ་ནས་ཕར་དེར་འགྲོ་དེ་འདྲས་འདྲས་འདྲས་སུ་བྱས་དེ་ནས་ཐ་མ་རྒྱ་མཚོ་ཁར་སླེབས་ཀྱི་རེད། ཨེས་ཨ་ནི་རྒྱ་མཚོ་མཐོང་གི་རེད་བཅད་ཅེས་བྱའོ། ཟེར་ན་བརྒྱུད་ནས་བསྟན་པ་རེད། ད་བརྒྱུད་ནས་བསྟན་མཁན་དེ་ས་ཆ་ཁོ་རང་སྒང་འགྲོ་ནས་ཨ་ནི་རྒྱ་མཚོ་མཐོང་ཡོང་གི་རེད། དངོས་སུ་སྟོན་བཞག་པ་དེ་གི་སེམས་ལ་དངོས་སུ་རྒྱ་མཚོ་ནག་ཏིང་ཏིང་གཅིག་དཔེ་འཇིགས་སུ་རུང་བ་ཞེ་པོ་ཅིག་ཡོད་རེད་བསམ་པ་མ་གཏོགས། ཁོ་རྒྱ་མཚོ་ལ་སླེབས་ཡག་ཡོད་མ་རེད་འགྲོ་ནི་འགྲོ་ས་ལམ་ཀ་ཤེས་ཀྱི་མ་རེད། དེ་ནང་བཞིན་བྱས་ནས་དངོས་སུ་སྟོན་པ་དེ་མ་རེད་བརྒྱུད་ནས་སྟོན་པ་དེ་ཡིན་གསུངས་པ་རང་ལུགས། ད་དེ་ཡང་བས་རྫོགས་རིམ་ཟེར་མཁན་འདི་ལ། དབུ་མའི་ནང་ལ། རླུང་ཞུགས་གནས་ཐིམ་གསུམ་བྱས་པ་དགོས་པ་ཡིན་ཙང་རླུང་མ་ནང་ལ། རྩ་དབུ་མའི་ནང་ལ་རླུང་ཞུགས་ཞུགས་གནས་ཐིམ་གསུམ་དགོས་པ་ཡིན་ཙང། ད། གཉིས་རེད། རླུང་དབུ་མ་སྡུད་སྡུད་པ་དང་སྡུད་པ་ནས་བསྒོམ་པ་གཉིས་རེད་ས་བཅད་བྱས་ན། རླུང་དབུ་མ་སྡུད་ལུགས་དེ་ལ་ཡོད་པའི་གནད་འགག་དེ་ཡག་པོ་གཅིག་མ་གོ་ན་ད་ག་ཚོད་བསྒོམས་བསྡད་པས་སྡུད་ཐུབ་གི་ཡོད་མ་རེད། དེའི་དཔེ་གསུངས་ཡོད་རེད། ཤིང་མཁན་ཤིང་གི་གནད་ལ་མཁས་པ།

དེ་ཡིན་ཙང་ཤིང་མཁན་ཤིང་གི་གནད་ལ་མཁས་པ་དེས་དཔེ་གནད་འགག་དེ་ཐད་ན་སྒོམ་རྒྱག་ས་གཅིག་ལ་དམིགས་པ་གཏད་པའི་ཁོ་དེས་དབུ་མའི་ནང་རླུང་ཞུགས་ཐུབ་དེ་མ་ཡིན་པའི་དགུ་པའི་དམིགས་པ་ག་པར་གཏད་དགོས་འདོད་པའི་ག་པར་ཡིན་ནའང་དམིགས་པ་གཏད་ན་རླུང་དབུ་མ་ཞུགས་ཡ་རྩ་ནས་མ་ཡོང་བ་བྱེད་ད་དཔེ་དེ་འདྲའི་གཅིག་རེད། ཤན་པ་སྲོག་གི་གནད་ལ་མཁས་པ།

ད། སུ་འདྲ་ཞིག་འདུག་ནའང་ཐུབ་ཡ་ཡོད་མ་རེད། འཕྲུལ་འཁོར་གྱི་གནད་ཤེས་མཁན་ཞིག་ནི་ཨ་ནི་ཁོའི་རྩ་དེར་དཀྱིལ་དེ་མ་འགྲོ་རྒྱག་ལུགས་ངོས་དེ་ཡས་བལྟས་ནས་སྐུད་པ་མང་པོ་གཏོང་ཡོད་ཕྱིར་བ་སྐུད་པ་འདྲ་བོ་གཅིག་བཅད་བཞག་ན་ཨ་ནི་ཁོས་དེ་ཞུ་ཡ་ཡོད་མ་རེད། འགྲོ་ཆོག་གི་ཡོད་རེད། དཔེ་དེ་རེད། ད་དེ་ག་ནང་བཞིན་བྱས་ནས།

རྩ་ཆགས་ནས་རྩ་ཡི་ནང་ལ་ལ་རླུང་ཆགས་རྒྱུ་ལུགས། རླུང་དེ་ནི་མ་བསད་པའི། རྩ་ནང་ལ་བའི་ཁམས་དཀར་དམར་ག་པར་ག་པར་ཡོད་ཀྱི་ཡོད་ན་རྩ་རླུང་ཐིག་ལེ་གསུམ་གྱི་རྣམ་གཞག་དེ་ཡག་པོ་ཤེས་ནས། ཨོ་དེ་ཤེས་སོང་དེ་ནས་དམིགས་པ་གཏོད་ས་དེ་དེ་འདི་ཡ་ཧ་ཅིག་གོ་ཙང་སྒོམ་རྒྱབ་ས་དེ་མ་འཕྱུག་པ་བྱས་དེ་ཡིན་དུས་རྩ་དེ་ལ་རྩ། དང་པོ་ཆགས་པའི་རྩ་བརྒྱད་སྙིང་ག། སྙིང་གའི་རྩ་འདབ་བརྒྱད་ཟེར་ནས་འདྲ། དང་པོ་དང་པོ་ཆགས་ཡག་དེ་ལ་རྩ་དབུ་མ་རོ་རྐྱང་གསུམ།

རྒྱུ་ལུགས་ཤེས་དགོས་རེད། ཉིན་མཚན་རེ་ལ་ག་ཚོད་རྒྱུ་གི་ཡོད་མེད་ཤེས་དགོས་རེད། ཉིན་མཚན་རེ་ལ་དབུགས་ཉི་ཁྲི་ཆིག་སྟོང་དྲུག་བརྒྱ་རྒྱུ་ཡ་དེ་ལ་མགོན་པོ་ལྔ་ཡི་རླུང་མགོན་པོ་ལྔ་ཡི་རླུང་ཟེར་ཡ་དེ་མི་བསྐྱོད་མགོན་པོའི་རླུང་རྣམ་སྣང་མགོན་པོའི་རླུང། རིན་འབྱུང་མགོན་པོའི་རླུང་ཟེར་ནས་མགོན་པོ་ལྔ་ལ་སྦྱར་ནས་རྩ་བའི་རླུང་ལྔ་དེ་རེད། དེ་ནི་ལྷ་མོ་བཞི་ཡི་རླུང་དང་བརྒྱུད་རྒྱུ་གི་ཡོད་རེད། ལྷ་མོ་བཞི་ཡི་རླུང་དང། པའི་འགྲོགས་ནས་རྒྱུ་གི་ཡོད་པ་ཡིན་ཙང་རྒྱུ་ཚུལ་དུས་ཚོད་ཤེས་དགོས་རེད། འོ་དེ་ནི།

འདི་ཡོད་རེད། འགོག་པའི་རྩ་ཟེར་མཁན་ཅིག་ཡོད་རེད། སྙིང་གར་ཐོག་མར་ཆགས་པའི་རྩ་བརྒྱད་ཀྱི་གྲས། ཁོའི་ནང་ལ་རླུང་རྒྱུ་གི་ཡོད་མ་རེད། ཁོའི་ནང་ལ་རླུང་རྒྱུ་གྱི་ཕ་རྒན་རྩ་དབུ་མ། རྩ་གཞན་པའི་ནང་ལ་རླུང་རྒྱུ་ཡ་ལ་ཁོས་བར་གེགས་བྱེད་ཀྱི་ཡོད་རེད། ལྟེ་བའི་རྩ་འཁོར་ལ་གནད་དུ་བསྣུན་པ་དེ། རྣལ་འབྱོར་མའི་སྐབས་སུ་ད་མཆོག་ཏུ་གྱུར་པ་ཟེར་གི་རེད།

ཅིའུ། བཅུད་ཞུ་བའི་རྐྱེན་གྱིས་བདེ་སྟོང་གི་ལྷན་སྐྱེས་ཡེ་ཤེས་ཤར་ས་དེ་དང་པོ་དང་པོ་ལྷན་སྐྱེས་ཀྱི་བདེ་སྟོང་གི་ཡེ་ཤེས་དེ་སྙིང་གའི་ནང་དུ་སྐྱེ་དགོས་པ་རེད། དེ་ཡིན་ཙང་འོ་མཆོག་ཏུ་གྱུར་པར་བཞག་པ་རེད། ཐོག་མར་སྒོམ་རྒྱུ་དེ་དམིགས་པ་བསྣུན་ས་དེ་ལྟེ་བ་ལ་བསྣུན་དགོས་རེད། ལྟེ་བ་ལ་བསྣུན་དགོས་རེད། དགོས་པ་ལྟེ་བ་དེ་རང་ད་རྩ་དབུ་མའི་ནང་ལོགས་ལ་རླུང་བཅུག་དགོས་རེད་དེ། ཐོག་མར་ནི་སྙིང་ག་ནས་བསྣུན་ནས་བ། དེ་ལ། སྲོག་རླུང་གི་ཉེན་ཁ་ཡོད་རེད། མ་འགྲིག་གོང་ལ། དེ་ཡིན་ཙང་ལྟེ་བ་ནས་ཡིན་ཞུགས་ཡང་ན་མར་སྣ་ནས་ཞུགས་ཡང་ན་ཡར་སྣ་ནས་ནི་དེ་འདྲ་མི་འདྲ་ཟེར་མི་འདྲ་ཟེར་འཇིགས་བྱེད་སྐབས་སུ་ལྟེ་བ་རེད་དང་ལྟེ་བའི་སྤྲུལ་པའི་འཁོར་ལོ་འདབ་ལོགས་ལ་ཡུམ་ལ་སེང་ཞེས་བརྗོད་ཀྱི་འདུལ་ཞིང་བསྡུ་རིམ་མཆོག་གི་བརྡ་འགྱུར་བ་སྒྲ་གཅན་ལམ་སྐབས་ཡས་བབས་མས་བརྟན་དགའ་བཞི་སིམ་པ་སྐྱེ་བར་ཤོག། གསང་འདུས་སྐབས་སུ་དེ་བས་ཀྱང་མང། དབུ་མའི་མར་སྣེ། ནོར་བུའི་རྩ་འཁོར་ནང་དུ། རླུང་གནད་དུ་བསྣུན་དགོས་རེད། དེ་ནི་ཐབས་མཁས་བྱེད་པ་ཡིན། གོས་ཀྱི་ལྟེ་བ་བྲལ་ཏེ། མེ་སྙིང་ག་རང་དེ། དེ་ལ་དམིགས་པ་གཏད་བཞག་ན་རླུང་སེམས་འཇུག་པ་གཅིག་པའི་གནད་ཀྱིས། སེམས་ག་པར་བཟུང་སར་རླུང་སླེབས་ཡོང་ཙང་སྙིང་གའི་རླུང་རྩ་འཁོར་གྱི་ནང་དུ་རླུང་ཕལ་པ་ཞུགས་ཡོང། ཨ་ནི་སྲོག་རླུང་བྱས་སྨྱོན་པ་ཆགས། རྟོགས་པ་མ་སྐྱེས་པ་བྱེད། དེ་འདྲ་གི་ཉེན་ཁ་ཡོད་པ་ཡིན་ཙང་ཐབས་མཁས་བྱས་ནས་ཡར་སྣ་མར་སྣ་བྱས་ནས་བྱེད་པ་རེད།

དབང་ཤེས་ལྔ་གིས་སྒྲ་འཛིན་ལུགས་དེ་ལ་ཁོ་རང་ཚོས་སྒྲ་འཛིན་པ་རེད་གཟུགས་འཛིན་པ་རེད་སྒྲ་འཛིན་པ་རེད་དྲི་དང་རོ་དང་རེག་བྱ་འཛིན་པ་རེད་འཇོག་ལུགས་ཡོད་རེད་གོ་ལོ་ཐག་རིང་མཐོང་ཡོད་རེད། མིག་གི་རྣམ་ཤེས་དེ་ཧ་ཅང་ཐག་རིང་འཛིན་གྱི་ཡོད་རེད་ཐག་རིང་པོ་གི་གཟུགས་སུ་ལམ་སེང་ལྟ་བ་ད་ག་མཐོང་གི་ཡོད་རེད། སྒྲ་དེ་དེ་འདྲ་རང་འཛིན་ཐུབ་བ་མ་རེད། མིག་གིས་ག་སྙོད་ཀྱི་སྒྲ་དེ་གོ་གི་ཡོད་མ་རེད་ད་ཐག་ཉེར་འཛིན་དགོས་རེད། སྣ་དང་ལྕེ་དང་ལུས་གསུམ་གྱི་ཐག་རིང་གི་དེ། དྲི་དང་རོ་དང་རེག་བྱ་འཛིན་གྱི་ཡོད་མ་རེད། ཁོ་ལ་ཕྲད་དགོས་རེད། དབུགས་ཡར་རྔུབ་ནས་བཞེས་ནས་སྣ་སྒོ་ནང་འཛུལ་བཅུག་ནས་དྲི་མ་ག་ཡིན་ཤེས། ཁའི་ནང་ལ་བཅུག་ནས་ལྕེ་ལེའི་སྒང་ལ་སླེབས་སོང་ན་ཧ་གོ། རོ་ཡར་བཞེས་ཡག་ཉེས་ཧ་གོ། རེག་བྱ་གཟུགས་པོ་ལ་ཐུག་སོང་ན་འཇམ་རྩུབ་ལ་སོགས་ཧ་གོ། དེ་འདྲ་ཡིན་ཙང་ཁོང་ཚོ་ལས་སྟོབས་ཆེ་ཆུང་འཛིན་སྦྱོར་ལུགས། དེ་འདྲ་ཡོད་རེད།

ཡིད་ཀྱི་རྣམ་ཤེས་ཁོ་དེ་ཚོར་བ་བདེ་སྡུག་བཏང་སྙོམས་གཉེན་ཉེ་དུ་ཧ་གོ་བ་དོན་དག་བྱ་བ་བྱེད་ཤུགས་ཧ་གོ་བ་མིང་ཧ་གོ་བ་དོན་སྒྲུབ་དགོས་པ་ལས་ཀ་ག་རེ་བྱེད་དགོས་ཀྱི་ཡོད་པའི་ཕ་མ་དང་གཉེན་ཉེ་ཟེར་གི་མིང་དང་དོན་ཤེས་པ་འོ་དེ་འདྲ་ཡོད་ཡིན་ཙང་འོ་ད་དེ་ཚོ་ག་ལེར་ག་ལེར། འབྱུང་བ་བཞི་ཐིམ་དུས་སྒང་ནས་རིམ་པ་རིམ་པ་བྱས་འགག་ཡག་ཁོ་ཚོའི་གོ་རིམ་ཞིག་ཡོད་རེད།

སྣང་མཆེད་ཐོབ་གསུམ་རིམ་པས་རིམ་པས་ཐིམ་ཉེར་ཐོབ་བར་དུ་འགྲོ། ད་ཉེར་ཐོབ་དེ་ཐིམ་སོང་ན་མེད་ལེ་རེད་སོང་ན་ད་གཞི་ནས་འདི་རེད། གཉུག་མའི་སེམས། འོ། འོད་གསལ་དེ་མངོན་དུ་གྱུར་ཡོང་གི་རེད། དེ་ནས་འོད་གསལ་དེ་ལ་བས་ཡུལ་ག་རེ་ཡོད་རེད་ཟེར་ན་ཡུལ་སྟོང་སང་ཡོད་རེད། ཨ་ནི་དྲན་རྒྱུ་ག་རེ་ཡོད་རེད་ཟེར་ན་འོད་གསལ་དུས་གཞན་དྲན་པ་ག་ཡེ་ཡོད་མ་རེད་སྟོང་སང་དྲན་པ་ཙམ་རེད། བས། སྣང་ཡུལ་དང། གཟུང་ཡུལ་གཅིག་པ་འདྲ་གཅིག་རེད། ཨ་ནི་དེ་རིང་སང་ཉིན་ག་རེ་བྱེད་དགོས་ཡོད་རེད་ཟེར་ན་དེ་རིང་སང་ཉིན་དྲན་པ་ཡོད་མ་རེད་ཡུལ་ཡོད་མ་རེད་ཁོ་དེ་བུ་དེ་འཛུལ་དུ་ཡོད་རེད། སེམས་རགས་པ་ཚོ་གི་གཟུགས་དཔེར་ན་འཛིན་སེང་མཛེས་པའི་གོས་སྐུ་འཛིན་ཐུབ་གི་ཡོད་མ་རེད་ཁོ་བག་ལ་ཞ་ཡོད་ལ་མེད་བྱས་བསྡད་བཞག་པ་རེད། ཁོ་ཡུལ་ཅན་ནི་རེད་ཡུལ་ཅན་ཡིན་ན་ཁྱོད་ཀྱི་ཡུལ་ཡོད་པས་མ་ཁྱབ་ཟེར་བུ་སྔགས་ལུགས་ལ། ད་གཉུག་མའི་སེམས་ཞེས་པའི་པའི་དངོས་གནས་དྲང་གནས་དཔེ་གཏན་དུ་བསྡད་མཁན་དེ་ཡིན་ཙང་གཉུག་མར་གནས་པ། དཔེར་ན་དགེ་སློང་དགོན་པ་དུ་བཞུགས་མཁན་ཚོ་གཉུག་མར་གནས་པའི་དགེ་སློང། ཕྱོགས་ནས་ཕེབས་ཡོང་མཁན་དེ་གློ་བུར་ལྷགས་པའི་དགེ་སློང་ཟེར་ཙང། དུས་ཆུང། སྨྱོ་གླུ་འདྲེས་མ་སྨྱོས་གློ་བུར་ལྷགས་པའི་དགེ་སློང་སོགས་ལ་འདུ་བ་མཐུན་མ་མཐུན་གྱི་སྐད་ཆ་ཡོད་རེད། དེ་རིང་སང་ཉིན་དགོན་པ་ཚོས་དེ་འདྲ་ཤོད་ས་ཡོད་མ་རེད། འགྲོ་བ་དོན་གསུམ་ལས་དཔྱིད་ཀ་འཇུག་པ་དང་ཉེ་བར་འཇུག་པ་སོགས་དེ་འདྲ་ཡོད་རེད། འདས་བཞུགས་དེ་སྔའི་ཚུལ་གྱི་ཚེས་གྲངས་བརྩིས་ད་སང་ཉིན་གསོ་སྦྱོང་ཡིན་ཟེར། ཡང་གྲྭ་པ་ཁ་ཤས་སླེབས་ཡོང། གནངས་ཉིན་ཀ་གསོ་སྦྱོང་ཡིན་ཟེར་གྱི་འདུག་ན། ཁོ་ཚོ་མ་མཐུན་པ་རེད་འདུག་ལུགས་དེ། དེ་མ་མཐུན་ཙང་གཉུག་མར་གནས་པ་སྒང་ག་ལོགས་ཀྱི། ཁ་ཁ་ཅིག་བཞག་འདུག་བ། གློ་བུར་ལྷགས་པ་གི་ཁ་ཁ་ཅིག་གཉུག་མར་གནས་པ་ལ་ཆ་བཞག་དགོས་རེད། ཡང་གཉུག་མར་གནས་པ་ཁ་ཤས་ཀྱིས་སང་ཉིན་ཁ་ཤས་གནངས་ཉིན། ཁ་ཤས་དེ་གློ་བུར་སླེབས་པ་ཡང་ཁ་ལས་འདྲེས་མ་ཡོད་ན་མང་ཉུང་ལྟ་བུ་རེད། ཡང་འདུ་བ་ཐོན་ནས་འདུ་བ་ཐོན་པ་མང་བ་དེ་ངེས་པར་འཇུག་པ། ཉུང་བ་དེ་ལ་ཅི་དགར་འཇུག་པ། ཉུང་བ་དེ་ཅི་དགར་འཇུག་པ་རེད་དེ་ཉུང་བ་ཚེས་གྲངས་དེ་བཅོ་ལྔ་ཚིག་གནས་ཚིག་ཆུང་མ་ཚིག་གནས་མ་དེ་བཅོ་ལྔས་དེ་རེད། ཁོ་རང་ཚོས་དེ་ཉུང་བ་གསོ་སྦྱོང་བྱས་བཞག་ནའི་འགྲིག་རེད་མ་བྱས་སང་ཉིན་སྒུག་ནའི་འགྲིག་རེད། ཨ་ནི། དོན་དེ་ས་དེ་ཉུང་བ་དེ་ངེས་པར་དུ་གསོ་སྦྱོང་བྱེད་དགོས་ཡ་དེ་ངེས་པར་འཇུག་པའོ། ད་དེ་འདྲ་གི་མདོ་དོན། གཉུག་མ་སློབ་གྲོགས་གློ་བུར་འདྲེས་མ་ཡི་མདོ་དོན་གསུངས་དེ་སྔ་མ། ངེས་འཇུག་དང། ཅི་དགར་འཇུག་པ་ཟེར་འདུལ་བ་ནང་གི་སྐད་ཆ་རེད། ད་འདུལ་བའི་སྐད་ཆ་ཕལ་ཆེར་ལ་ནི། ཡོད་རྒྱུ་དེ་ཡོད་རེད་དེ། ད་ཕལ་ཆེར་ཕལ་ཆེར། དཀོན་པོ་ཆགས་དེ་ཡོད་རེད། ད་དགེ་བཤེས་རྣམ་པ་ཚོ་ལ་མ་གཏོགས། དགོན་པ་ཚོ་ནང་ལ་ཡང་གྲྭ་ས་གསུམ་ལ་ཡོད་ཀྱི་རེད། མ་གཏོགས་གཞིས་དགོན་ཚོ་ལ་འདུལ་བ་ཕ་ཚད་ཚུ་ཚད་རེད། ཧའེ་དགོན་པ་འདུལ་བ་ཅི་ད། འདུལ་བ་འདུལ་བ། ང་མི་ཤེས་རང་སེམས་འདུལ་བ་འདི་འདི་ནི་འདུལ་བ་ཡིན་ཟེར་མཁན་རང་ཡིན་གྱི་རེད་ཕལ་ཆེར། ད་ཁག་པོ་ཁག་པོ་ཡོད་རེད། འདུལ་བ་ཡག་པོ་གཅིག་ཤེས་ན་ཏོག་ཏོག་ལྟ་དགོས་རེད་ཏོག་ཏོག་བཤད་དགོས་རེད་དེ་བཤད་རོགས་ཀྱང་མདོ་འཛིན་པ་ཡོད་ན་སངས་རྒྱས་ཀྱི་བསྟན་པ་ཡོད་ཡོད་རེད་འདི་དོན་རྣ་བར་འཕོ་བྱེད་པ་གང་གི་དུས་སུ་གནས་པ་དེ་སངས་རྒྱས་བསྟན་པ་རིན་ཆེན་གནས་པར་རབ་ཏུ་བཤད་པ་ཡིན་གསུང་བ་རེད། བརྒྱུད་པའི་རིམ་པ་འདི་ཆད་པས་སངས་རྒྱས་བསྟན་པ་ནུབ་པར་ཀུན་གྱིས་རིག་པར་ཤེས་པར་བྱ། འདུལ་བའི་འཆད་ཉན་བཤད་སྒྲུབ་དུ་མ་འབབ་རྒྱུན་དེ་ཆད་སོང་ན་བསྟན་པ་སྟོང་པ་རེད་གསུང་བ་རེད།

ལུང་པ་གཞན་དང་གཞན་ལ་ཕར་འཕོ་འགྲོ་ཁོག་ནས་འགྲོ་གི་རེད་ཡུལ་སྔ་མ་དོར་ཕྱི་མ་ལ་འཕོ་འགྲོ་གི་རེད། དེ་བ་ནང་བཞིན་དོན་དག་བཙུད་པས། རྟོགས་པའི་ཆུ་མགོས་རང་གི་རྒྱུད་ལ་རྟོགས་པ་དེ་ཅི་ཟེར་མི་ལབ་པས་གདོགས་སུ་རྟོགས་པ་འཕོ། ཆོས་དེ་གཅིག་གིས་བཤད་ཡང་གཅིག་གིས་བཤད་གཅིག་གི་རྣ་བ་ལ་འཕོ། འོ་དེ་འདྲ་སེམས་སངས་རྒྱས་བསྟན་པ་ལྟ་དགོས་རེད་མ་གཏོགས། དཀྱིལ་འཁོར་བཅས་ནི་བསྟན་པ་ནུབ་ཚར་དུས། འདི་ཡོད་རེད་དཔེར་ན་ཡོངས་རྫོགས་ཀྱི་བསྟན་པ་ནུབ་ཚར་སོང་ན།

ཡང་བློན་པོ་ཚོས་ཁོའི་མི་འདྲ་བོ་ལྔ་བརྒྱ་ཙམ། གྲྭ་པ་བཟོ། གྲྭ་པ་བཟོ། ཨ་ནི་སྐྲ་གྲི་སྐྲ་གྲི་གིས་སྐྲ་འབྲེག་གི་ཡོད་མ་རེད། ཨ་ནི་མགོ་ལ། མེ་གི་མེ་སྐྲ་ཚེ་མི་ཆོས་སྡོད། མགོ་རིལ་བཟོ། ཚོས་དམར་པོ་ཡོང་གི་ཡོད་མ་རེད་བ་ལང་གི་ཀོ་བ་གཡོགས། ཨ་ནི་ཁྲིད་འོང་དགེ་སློང་མང་པོ་ཕེབས་གི་འདུག་རྒྱལ་པོ་གཟིགས་རོགས་ཞེས་བཤད།

རྣམ་ཤེས་རགས་པ་ཚོ་མར་འགག་གི་འགག་གི་བྱས་ནས་པའི་བསམ་བློ་གཏོང་ཐུབ་པའི་རྣམ་ཤེས་ཀྱི་ཐོར་བུ་ཡོད་པ་ཚོ་མར་འགག་གི་ངང་གིས་སེམས་ཕར་མ་རུ་མ་རུ་མ་རུ་མ་རུ། གཉུག་མའི་སེམས་གི་རྩར་སླེབས། གཉུག་མའི་སེམས་གི་རྩར་སླེབས་སོང་ནས་གཉུག་མའི་སེམས་དེ་གཡོ་བ་བྱུང་བའི་སྒང་ལ་བར་དོ་གྲུབ། འོ་ད། བར་དོ་བ་དེ་ཤ་རུས་གདོས་བཅས་ཀྱི་ཕུང་པོ་མིན་པ་ཡིན་ཙང་ཁོ་རང་ལ་རྩ་ཡོད་མ་རེད་རླུང་ཡོད་མ་རེད། རྩ་དང་རླུང་ཁ་རྒྱས་རྒྱུ་གིས་པའི། སེམས་ལ་རང་དབང་མི་ཐོབ་པ་ཡིན་ཙང། ཁམས་ཡོད་བ་མ་རེད། ཁམས་དཀར་དམར་གཉིས་ཡོད་བ་མ་རེད། བྱས་ཙང་ཉི་ཟླའི་སྣང་བ་ཡོད་བ་མ་རེད། དེ་མེད་པ་ཡིན་ཙང་ཚོར་བ་དང་འདུ་ཤེས་དང་འདུ་བྱེད་རྣམ་ཤེས་བཞི་ཚོགས་པ་མ་གཏོགས། གཟུགས་ཀྱི་ཕུང་པོ། དང། འཛིན་པ། མིང་བཞི། མིང་བཞིའི་མིང་བཞི་འཁྱམས་པོ་དེ་ལྟ་བུའི་སེམས་དེ། གི་བདག་ཏུ་སོང་ནས། འོ་དེ་ནས་རྣམ་ཤེས་བྱ་སྒྲོ་རླུང་གིས་ཁྱེར་བ་འདྲ་བོ་ཕྱོགས་ཀུན་ཏུ་འཁྱེར་འགྲོ་ཡ་དེ། བའི་རྟེན་རྩ་ནི་མེད་པ་བར་དོ་བ་དེ་ཤེས་པ་ཕྲ་བུ་ཡོད་རེད་བར་དོ་བ་ལ་སྐད་ཆ་བཤད་ནས་གོ་བ་ཆེན་པོ་ཐེག་གི་ཡོད་བར་དོ་བ་རིག་པ་རྟེན་མེད་རེད་དེ་དབང་པོ་རྣོ་པོ་ཡོད་ཟེར་བ་རེད། ཨ་ད་དེ་ཚོ་གི་རྣམ་གཞག་དེ་ཡག་པོ་ཞིག་ཤེས་སོང་ན། ད་སྙིང་གའི་རྩ་འདབ། ད་རྩ་འདབ་དེ་ཚོ་ལ་ཕུ་ཉག་གི་རབ་འབྲིང་མཐའ་སོང་ཡོང་ཡོད་ཡིན་ཙང་ད་དེ་ཚོ་བཤད་རྒྱུ་བྱས་མི་དགོས་བྱས་ད་དགོངས་པའི་རིམ་པ་འགྲུབ་པ་བྱེད་གི་ཡིན་ན།

རྣལ་འབྱོར་དུས་ཀྱི་ཁྱད་པར་གྱིས་རིགས་ལྡན་རྟག་ཏུ་མཆོད་པར་བྱ། དུས་ཀྱི་ཁྱད་པར་ཏེ་སྔ་དྲོ་ལ་སོགས་པ་མེ་རླུང་རྒྱུ་བའི་དུས་འམ། ཕྱི་དྲོ་སྔ་དྲོ་མེ་རླུང་རྒྱུ་བའི་དུས་སུ་མཆོད་ཤོག་ཟེར་ད་དགོངས་ཡག་སྟེ། ཨོ་རྒྱན་ཟེར་ཡག་དེ་རོ་རྐྱང་གཉིས་རེད། རོ་རྐྱང་གཉིས་ཀའི་རླུང་དེ་ཚུགས་ཕ་ཆེན་རྒྱན་དེ་དབུགས་རེ་བ་རླུང་རེ་བ་དབུགས་རོ་རྐྱང་གཉིས་འདི་ཡོད་པ་དེ་ཕ།

རྩ་འཁོར་ལྔ་ཡོད་ས་ནི། འོ་ལྟེ་བའི་རྩ་འཁོར་ཕྱོགས་རེད། ད། དེ་བདེ་ཆེན་འདྲེན་པར་བགྱི་བའི་ཐབས་མཆོག་ཡིན་ཙང་རེད། དྲི་ཡི་ཆོས་པས། དྲི་ཡི། དྲི་ཡི་ཆུ་དང་བཅས་པས་ཀྱང། དྲི་ནི། སི་ཧླ་སྟེ་ཟེར་མཁན་དེ་རེད་རཀྟ་རེད་འདི། དྲི་སི་ཧླ་སྟེ། རཀྟ་ཁྲག་ལ་ཁྲག་ལ་གོ་དགོས་རེད། དེ་ཡིན་ཙང་ལྟེ་བའི་རྩ་འཁོར་གྱི་ནང་དུ། དྲོད་བྱེད་ཡག་གི་ལྟེ་བའི་གཏུམ་མོ་སི་ཧླ་སྟེ་ཁྲག་ཐིགས་པ་ཅིག་ཡོད་རེད། ཐོག་མ་ཐོག་མ། མ་གི། ཕ་མ་གཉིས་ཁུ་ཁྲག་འདྲེས་ཡོང་དུས། ཕ་ཡི་ཐིག་ལེ་དཀར་པོ་མ་ཡི་ཐིག་ལེ་དམར་པོ་གཉིས་པོ་དེ་འདྲེས་ནས་སྟེང་འོག་ཁ་སྦྱོར་བྱས་ནས་སྙིང་ག་ལ་ཡོད་རེད་མཚན་ཐོ་དང་པོ། ད་མཚན་ཐོ་གཉིས་པ་དེ་ཐིག་ལེ་དཀར་པོ་ལས་ཀྱི་དཀར་པོ་ཆེ་སྤྱི་བོ་ལ་འགྲོ། དམར་པོ་གི་ཨང་ཀི་གཉིས་པ་དེ་མར་ལྟེ་བའི་ནང་ལ་བསྡད། ད་ཁོས་ག་རེ་བྱེད་བཀོལ་སོང་ལྟེ་བའི་ནང་ལ་བསྡད་ནས་དྲོད་བྱེད་ཡ་དེ་རེད། ཐིག་ལེ་དམར་པོ་དེ་གིས་དྲོད་བྱས་ནས་ལྟོ་ཆས་ཟ་ཡ་གང་འཇུ་འགྲོ་ཡ་དེ་ཁོའི་བཀའ་དྲིན་རེད། བྱས་ཙང། དེ་ཡིན་ལ་ཁྲག་ཡིན་ཙང་ཁོ་ལ་དྲི་ཟེར་བ་རེད། དྲི་རེད།

འདུ་བ་དང་འཕྲོད་པ་ལ་བརྟེན་ནས་འདུ་འཕྲོད་ཀྱི་ལྷན་སྐྱེས་ཀྱི་དགའ་འདི་རེ་བ་དགའ་བ་བཞི་དགའ་བ་བཞི་གི་ནང་དུ་ཐ་མ་ལྷན་སྐྱེས་ཀྱི་དགའ་དེ་རེད། དྲག་ཤོས་དེ། ལྷན་སྐྱེས་ཀྱི་དགའ་དེ་གའི་རིགས་ལྡན་མ། དབུ་མ་ལ་མཆོད་རིགས་ལྡན་མ་ཟེར་བ་དེ། འདི་རིགས་ལྡན་དེ་བུད་མེད་ལ་གོ་རྒྱུ་ཡོད་མ་རེད་རྩ་དབུ་མ་ལ་གོ་དགོས་རེད། དེ་དབུ་མ་ལ་མཆོད་པར་བྱའོ་ཞེས་པའི་དོན་རེད། ད་རྒྱུད་ཀྱི་ཚིག་ཟིན་ཡོད་དང་ཧ་ཅང་གི་པའི་དོན་པོ། རྒྱུད་ཀྱི་འགྲེལ་པ་ལ་མ་བལྟས་པ་ལ་ང་རང་ཚོས་བཤད་ཐུབ་ཡ་ཡོད་མ་རེད།

དོན་གྲུབ་རྣམ་སྣང་རིན་འབྱུང། དོན་གྲུབ་རིན་འབྱུང་རྣམ་སྣང་མི་བསྐྱོད་པའི་ངོ་བོ་བཅས་ནི་འཇག་རིགས། ནི་རེ་བ། ངོ་བོ་ལ་བཞུགས་པ་སྟེ་དུས་རྒྱུན་འདི་ཡོད་པ་ང་ཚོ། དེ་བས་སྙིང་གའི་ཧཱུྃ་ཡིག་འོད་ཟེར་ལྔ་འཕྲོ་བ་ཟེར་འོད་ཟེར་ལྔ་འཕྲོ་དགུ་དགོས་པ། དེ་ཧཱུྃ་ཡིག་དང་འོད་ཟེར་ལྔ་འཕྲོ་ཡ་དེ་ཧཱུྃ་ཡིག་གི་ཞབས་ཀྱུ་ནི། ཞབས་ཀྱུ་དང་ཨ་ཆུང་སྟེ། ཨ་ཞབས་ཀྱུ་ཨུ་ཟེར་ཡ་དེ་ཨ་ཨ་དང་ཨ་ཞབས་ཀྱུ་ཨ་ཨུ་རིང་ཐོབ་པ་རེད། དེ་ཡིན་ཙང་དེ་ལས་བྱ་གྲུབ་ཡེ་ཤེས་གི་འོད་ཟེར་ལྗང་གུ་འཕྲོས། ཧ་ཡི་ལུས་ལས་སོར་རྟོག་ཡེ་ཤེས་གི་འོད་ཟེར་དམར་པོ་འཕྲོས། ཧ་ཡི་མགོ་བོ་ལས་རིན་འབྱུང་གི་འོད་ཟེར་སེར་པོ་འཕྲོས། ཧ་ཡི་ཟླ་ཕྱེད་ལས་ནི་རེད། ཨོ།

འོན་ཏང། ཞེས་བྱའི་ཁྱབ་པ་ཤས་ཆེ་བར་སྤྱོད་པའི་བདེ་བས་རྣམ་པར་སྤྱོད་པ་ཡིན་ཙང། འདི་ཡང་དེ་ནི། བདེ་བའི་རྟེན་ཀུན་ད་ལྟ་བུའི་བྱང་ཆུབ་སེམས་དེ་རྒྱས་པའི་འགོ་བཙུགས་པ་ཡིན་དུས། ཅེས་གསུངས་ཡོད་རེད། འོ་དེ་རེད། ད་ལྟེ་བ་རྩ་གྲུ་གསུམ་ཅིག་གི་དབུས་སུ་ཡོད་ཡ་དེ་མ་ལས་ཐོབ་པའི་ཐིག་ལེ་ཁམས་དམར་པོ་དེ། ཡོངས་ཀྱི་འདིར་ངོ་བོ་ཏི་ལ་ཀ་ཟེར་ཕག་མོ་ཏི་ལ་ཀ།

ནང་དུས་བཅད་བཀའ་འབྱུང་བ་ནི། ས་བཅུ་བགྲོད་པ་ལ་རག་ལས་པ་ནང་བཞིན། འདི་ཡང་སྙིང་གའི་ཡབ་གཅིག་བས་བསྐུལ་བས་དབང་གིས་ལྟེ་བའི་ཡུམ་གྱི་ཡང་ཏི་ལ་ཀ་ཡང་ཏི་ལ་ཀ་ལ་བས་རག་ལས་པ་ཡིན་ཙང། རག་ལས་པ་ཡིན་ཙང་ཐོག་མར་ལྟེ་བའི་ལྟེ་བའི་ཐིག་ལེ་དམར་པོ་དེ། འདི་བཅད་བཀའ་རེད། དེ་ལ་དམིགས་ནས་རྩ་འཁོར་ལ་གནད་དུ་བསྣུན་ནས་ཁུག།

ད་དབུ་མར་བསྡུ་བ་དེ་ལ་ཐོག་མ་ལྟེ་བའི་ཐིག་ལེ་ལ་དམིགས་པ་གཏད་ནས་ཐིག་ལེ་བསྐུལ་བ་ཡང་དེ་རེད་དབུ་མར་བསྡུ་དགོས་སོ། ད་འདི་ནང་ལ། སྨོན་ལམ་ནང་ལ་ལྟེ་བའི་རྩ་གསུམ་དབུས་ན་དམར་ནག་རམ། སྟེང་འོག་རླུང་གིས་སྦར་བའི་ཚངས་པའི་མེས་སྟོང་ཕྲག་དོན་གཉིས་སྙིགས་མའི་ཁམས་དྭངས་མས་དྷཱུ་ཏི་ཡོངས་སུ་གང་བར་ཤོག་ཟེར་བ་དེ་རེད། དེའི་ལྟག་དེ་ལྟེ་བའི་པད་མོར་རླུང་ལྔའི་ཏི་ལ་ཀ། རྩེ་གཅིག་སྨྲ་བའི་ང་ཡིས། ལུས་སེམས་རྩ་ལ་དྲི་བཞོན་ཞུགས་པའི་བདེ་བ་མཆོག་གིས་བདག་རྒྱུད་ཚིམ་པར་ཤོག་ཐ་མལ་འོད་ཀྱི་གཏུམ་མོ་མཛེས་ལྡན་མས་དྷཱུ་ཏིར་འཛུམ་དཀར་བཞད་པའི་རོལ་རྩེད་ཀྱིས་ཧཾ་ཡིག་གཞོན་ནུ་ཡོངས་སུ་མཉེས། དྭངས་མས་དྷཱུ་ཏི་ཡོངས་སུ་གང་བ་ཞེས་ཤོ་ལོ་ཀ་གཉིས་ཡོད་རེད་དེ་ད་རེས་བཤད་གི་མ་རེད། དེ་མི་བཤད་དགོས་ཡ་ག་རེད་ཟེར་ན། ཁྲིད་ཀྱི་སྐབས་སུ་བྱེ་བྲག་རང་གསུང་གི་ཡོད་མ་རེད། དེ་ང་རང་ཚོས་སྒོམ་གྱི་ཡོད་མ་རེད། དེ་ཧ་ལང་གི་བས་སྒོམ་བྱང་མ་རྣལ་འབྱོར་པ་ཀ་བས་གྲྭ་བ་ཚོ་གིས་སྒོམ་ལ་བྱང་བསྡད་ངེས་ནས་དེ་སྒོམ་གྱི་རེད། དེ། ཡབ་དང་ཐུན་མོང་གི་ཏི་ལ་ཀ་རེད། ལྟེ་བའི་རྩ་གསུམ་དབུས་ན་ཟེར། ཡུམ་གྱི་ཐུན་མོང་མ་ཡིན་པའི་གཏུམ་མོ་སྒོམ་ལུགས་དེ་རེད། ད་རེས་འདི་རྗེ་བཙུན་ཡུམ། རྣལ་འབྱོར་མའི་ཐུན་མོང་མ་ཡིན་པ་སྒོམ་ནས་ཅོག་པོ། སྒོམ་རྒྱུ་ཉུང་ཉུང། ལས་སླ་བ་དེ་རེད། ཡབ་དང་ཐུན་མོང་བ་དེ་སྒོམ་གྱི་ཡིན་ན། ཨ་ནི་པད་མ་པད་མ་དེ་ལ་ཕྱི་རིམ་ནང་རིམ་ལ་ཡི་གེ་བཀོད་དགོས་ཡག་འདྲ་པོ་ཏོག་ཙམ་གྱི་ཟང་ཟིང་ཡོད་པ་རེད་བྱས་ཙང་ང་ཚོ་ད་དེ་སྒོམ་ཐུབ་ཀྱི་ཡོད་མ་རེད་ལ་བླ་མ་རྣམ་པ་ཚོ་གིས་ཚང་ཚང་ནི་གཅིག་བྲིས་ཀྱི་ཡོད་ཡིན་མི་འདྲ་བྲིས་ཀྱི་ཡོད་རེད། བཤད་པ་གཅིག་གནང་གི་ཡོད་རེད། དུས་རྒྱུན་དུ་དེ་གསུང་བཤད་གནང་གི་ཡོད་མ་རེད། དུས་ཚོད་འཕྲོ་བརླག་ཅིག་འདུག་དགོངས་ནས། དེ་ཡིན་ཙང་ད་དེ་མ་བཤད་ནས་འགྲིག་གི་རེད། ཡིན་གཅིག་མིན་གཅིག་བཤད་འདོད་འདུག་ན་རྗེས་མ། བླ་མ་རྡོ་རྗེ་འཆང་གི་ཟིན་བྲིས་དེ་ཀློག་དང། ཟིན་བྲིས་དེ་ནང་ཡོད་ཕལ་ཆེར། ཡོད་དེ་ང་ཚོ་དེ་ཁ་ཐོག་དེ་དེ་མ་བྱུང་ཅག་ཅག་དེ་བཤད་འགྲོ་གི་ཡོད་རེད། ཟིན་བྲིས་དེ་ནང་ལ། ཏི་ལ་ཀ། གསུངས་ཡོད་རེད་ཡབ་ཡུམ་ཐུན་མོང་གི་རྫོགས་རིང། རྩ་དབུ་མ་དེ་ལ་དབུ་མ་ཆེ་ཆུང་གཉིས་བཅས་པ་རེད། རྫོགས་རིང་རྩ་དབུ་མ་དེ་ལ་ཆེ་ཆུང་གཉིས།

གྲོད་ཁོག་རྒྱགས་བསྡད་དུས་ཡོང་མ་རེད། ཡང་ལྟོ་ཆས་མ་ཞུ་བའི་ཚང་ལ་སྒོམ་པ་རེད། མེ་རླུང་གཙོ་བོ་རྒྱུ་བའི་སྒང་ལ་གྲོད་ཁོག་རྒྱགས་བསྡད་དུས་སྒོམ་ཁག་པོ་ཡོད་རེད། ནི་ཕྱི་དྲོ་ལྟོ་ཆས་འཇུ་ཞུ་ནས་མེ་རླུང་མེ་རླུང་གཙོ་བོ་རྒྱུ་བའི་སྒང་ལ་སྒོམ་ཡག་འགྲོ། ད་དོན་དག་ནི་དུས་ཀྱི་གནད་ཡུལ་གྱི་གནད་དམིགས་པའི་གནད། རླུང་གི་གནད་ཟེར་གནད་འགའ་ཞིག་གནད་འགའ་ཞིག་ཚང་དགོས་རེད། སྒོམ་པའི་སྐོར་དུས་དུས་ཀྱི་གནད་དེ་སྔ་དྲོ་དང། ཉི་གུང་རྒྱབ་ལ། ནི། ཕྱི་དྲོ་མེ་རླུང་གྱེན་དུ་རྒྱུ་བའི་སྐབས་ཟེར་འདི་ལ་རེད་དུས། ཡུལ་གྱི་གནད་དེ་སྒོམ་ས་དེ་ད་རིང་ལྟེ་བའི་ཁ་ཐུག་ལ་སྒོམ་དགོས་རེད། ལྟེ་བ་ཁ་ཐུག་ལ་རེད་ཡུལ་མ་འཆུག་པ་བྱེད་དགོས་རེད། དམིགས་པའི་གནད་དེ་སྒོམ་ས་དེ་ཡི་གེ་རམ་དབྱིབས། ལྟེ་བའི་རྩ་གསུམ་དབུས་ན་མ་ནང་རམ་ཞེས་དེ་དམིགས་པ་དེ་གསལ་བཏབ་ནས་དེ་སྒོམ་དགོས་ཀྱི་ཡོད་རེད། རླུང་གི་གནད་ཟེར་བ་དེ་བདེ་ནི་བདེ་བ་ལྟ་སྟངས་ཆེས་ཆེ་ཁ་ལ་བདེ་བ་ལྟ་ཁ་སྒོམ་སྟངས་བརྗོད་ཡོད་མ་རེད་ཨ་ནི་བདེ།

བ་དང་གནད་དེ་ཚོ་ཚང་དགོས། དེ་རེད། བདག་དང་པོ། སྐྱབས་འགྲོ་ནི། ལུས། ངག་འདས་ཡེ་འདས་ཀྱི་བར་དེ་བདག་ཅེས་དེ་སྟོན། དེང། ཞར་བྱུང་རྫོགས་རིམ་མ་གཏོང་ནས་སྒོམ་འགྲིག་གི་རེད། འདི་ལྟར་མ་སྒོམ་ནས་འགྲིག་གི་རེད་ད་ལྟ་རྫོགས་རིམ་སྒོམ་གྱི་ཡོད་དང། ཞར་བྱུང་རྫོགས་རིམ་སྒོམ་ནས་ཆོག་གི་རེད། ཁོ་ལ་ཕན་གི་རེད། དེ་ནི་ལུས་གནད་བཅའ། ལུས་གནད་བཅའ་ཟེར་ལུས་རྣམ་སྣང་ཆོས་བདུན་ལྡན།

ཅང་ཉི་མ་གཅིག་ལ་སྤྲེའུ་དགེ་སློང་སྒོམ་བརྒྱབ་བསྡད་དེ་སྤྲེའུ་དེ་སྐད་ཅིག་སྒོམ་བརྒྱབ་ལད་བྱས་ཙང་སྤྲེའུ་ལ་ཏིང་ངེ་འཛིན་སྐྱེས་སོང་བ་རེད། དེ་འདྲའི་ཞིང་དག་ན་ལོ་རྒྱུས་ཡོང། བྱས་ཙང་ལུས་དྲང་པོ་ཡག་པོ་བྱུང་ན་རྩ་དྲང་རྩ་དྲང་ན་སེམས་དྲང། རྩ་ཡག་པོ་བྱུང་ན་རླུང་དྲང་པོ་ཡོང་གི་རེད་རླུང་དེ་སེམས་ལ་སེམས་རླུང་ལ་ཞོན་པ་ཡིན་ཙང་རྩ་ཡག་པོ་ཡོང་གི་རེད། སྒོམ་སྟངས་ཡག་པོ་བྱུང་ན་སྒོམ་ཡག་པོ་ཡོང་གི་ཡོད་རེད་སྡོད་སྟངས་ཡག་པོ་བྱུང་ན་སྒོམ་ཡོང་གི་ལྷོ་བྲག་མར་པ་སྒོམ་ཆེན་གྱིས་བོད་ཀྱི་སྒོམ་ཆེན་ཚོ་གང་ག་སུ་ཕྱོགས་གཅིག་བསྡུས་ནས་ངའི་སྡོད་ལུགས་ཙམ་ཡང་མི་ཤེས་གསུངས། ལྷོ་བྲག་མར་པ་པའི་བཞུགས་སྟངས་པའི་ལུས་གནད་བཅའ་སྟངས་དེ་བོད་པའི་སྒོམ་ཆེན་གང་ག་དགོངས་བསྡུས་ཤར་ནས་ཡལ་ག་དེ་ཕྱོགས་མིན་གསུངས། ཡག་པོ་བྱས་པ་ད་རྡོ་རྗེ་སྐྱིལ་ཀྲུང་བྱས་ཐུབ་ན་ཐུབ། ཨ་མཐའ་མ་སྨད་ནས་དུས་རྒྱུན་ཉན་པ་ཀོ་ལེ་ནད་དེར་ཨ་ནི་རྡོ་རྗེ་སྐྱིལ་ཀྲུང་ལྟ་བ་བྱས། ཨ་ནི་རྐང་པ། གཡས་པ་དེ་ལ་གཡོན་པའི་ནང་ལོགས་ཏུ་བཅུག་དགོས། འདྲེ་རེ་བ། དེ་རྐང་པ་ནང་གི་ནང་ནས་དེ་ཚུར་བཤམ། ཨ་ནི་འོག་དེ་བཞག། རྐང་པ། གཡས་པ་དེ་གཡོན་པའི་སྒང་ལ་བཞག་ཉིས་བརྩེགས་བྱས་འདུག་བསྲེ་འདེད། དེ་གའི་བདེ་པོ་མི་འདུག་ན། ཨ་ནི། འདུག་སོ་ཨ་སྣོད་ཁ་ཕྱེ་ནས་སེམས་དཔའི་སྐྱིལ་ཀྲུང་བྱེད། དེ་བདེ་པོ་མེད་ན་ནི་དེ་བས་ཀྱང་ནི་མ་བདེ་བ་ཡིན་ན་ནི། དེ་ནི་ཡོངས་གྲགས་ཀྱི་སྐྱིལ་ཀྲུང་ཕལ་པ་ང་རང་ཚོ་སྐྱིལ་ཀྲུང་དུ་བྱས་ནས་སྒོམ་ཆོག་གསུངས་དགོས་པ་རེད། འདིར་ཡང་ད་སྒོམ་ཡག་གི། འདིར་སྟོང་ར་ཡུད་ཙམ་གྱིས་སྒོམ། པའི་རང་རྡོ་རྗེ་རྣལ་འབྱོར་མ་སྟོང་སང་གྱི་ལྷ་ལ་བཞིན། སྟོང་སང་སང་བྱས་ལུས་ཁོག་པ་ནང་ལོགས་སྟོང་པ་མ་གཏོགས་པའི་འོད་མ་གཏོགས་པ་ཞིག་གིས། ཨ་ནི་ཁོག་པའི་ནང་ལོགས་རྒྱུ་མ་དང་མཆིན་པ་དང་གློ་བ་དང་སེ་ཡ་འདྲ་བོ་དེ་འདྲ་བའི། དོན་གཉིས་དོན་ལྔ་སྣོད་དྲུག་སེ་ཡ་འདྲ་བོ་དེ་ཚོ་བསམ་བློ་མ་གཏོང་བར་བྱས། པའི་སྟོང་སང་འདྲ་བོ་ཞིག་བསམ་བློ་གཏོང།

ཨ་ནི་གློ་བ་དང། ཕོ་བ་དང། འོ་དེ་ཚོ་ནང་ལོགས་ཁྱི་ར་ཡོག་རེད་པ། དེ་ནི་བླུགས་ས་ཡིན་ཙང་གནོད་བྱེད་པ་རེད། ད་ཁོག་པ་ནང་མང་པོ་ཡོག་རེད་ང་ཚོ་ལ། ལྟ་ཉན་དེ་ཡིན་ཟེར་མཁན་ཡོག་མ་རེད། ཕྱུག་པོ་ཡོག་རེད། དེ་འདྲའི་གི་བསམ་བློ་མ་གཏོང་བ་བྱས། པས་ཀོང་པགས་ཀྱི་སེན་མོ་ཡན་ཆད་ནི་པའི་སེན་མོ། སོར་མོ་སི་ཏུའི་རྫུ་གུ་རེད། རྫུ་གུ་ཡལ་འཇགས་ནི་པའི་ཨ་མཆོག་ཡོད་མཚོན་ཆས་ལས་པའི་སྟོང་སང་སང་འོད་དམར་སང་སང་ལོང་བྱས་ཏེ་ངས་སྟོང་ར་ཡག་པོ་ཅིག་དགོངས། སྟོང་ར་དེ་ལ་མིད་པ་ཡག་པོ་བཏེགས་སྟོང་ར་དགོངས། ད་སྟོང་ར་དེ་ཏོག་ཙིག་དགོངས་ས་དུས་རྩ་བཟུང་གསལ་བཏབ། ལུས་ཀྱི་དབུས་སུ་རྩ་ཆེ་རྩ་དབུ་མ་ཆེ་ཆུ་བཟུང་གནས། ཕྲ་ཕུང་མདའ་སྙོག་བརྩམས། མར་སྣེ། བྷ་ག་དང་ཁ་ད་ཆད་ཡོད་འདོད་པ་བས། རང་རྣལ་འབྱོར་མར་གསལ་བས་བྷ་ག་དང་ཁ་ད་ཆད། ཡར་སྣེ། སྣ་བུག་གཉིས་ཀྱི་དབུས་སུ་ཟུག་པ། དྭངས་ཤིང་གསལ་བ། ཧཱུྃ་ལྟེ་བའི་སྤོབས་པའི་ཐད་དུ། རྩ་གསུམ་སྦུབས་གཅིག་ཏུ་འདྲེས་པ། ད་རྩ་གསུམ་རྒྱབ་ལོགས་མན་དུ་དབུས་སུ་ཡོང་ནས། ལྟེ་བའི་སྤོབས་པའི་ཐད་ལ། མེ་ཁའི་རྩ་གསུམ་པོ་དེ་ཁོག་པ་གཅིག་བྱས། ལེ་ལེ་ལེ་ཚེ་གཅིག་ཡིན། ཁོག་སྟོང་གཅིག་ཏུ་བྱས། དེ་ནས་ཡར་ཁག་ཁག་སོ་སོ་བྱས། ཨོ་དེ་འདྲ་ཡིན་གསུངས་པ་རེད། དེའི་གཡས་སུ་རོ་མ་དམར་པོ་གཡོན་དུ་རྐྱང་མ་དཀར་པོ། དེ་གཉིས་པོ་དེ་གྲོ་སོག་ཙམ་རེ་རེ་བྱས། དབུ་མ་ལ་རེག་བསྡད་པ་ཡིན་མ་འབྱར་བ་བྱས། དེ་འདྲས་སུ་བྱས། མར་སྣེ། དབུ་མའི། ནང་དུ་ཆུད་ཅིང་ཡར་སྣེ་སྣ་བུག་གཉིས་སུ་ཟུག་པ་གསུངས་པ་རེད། དབུ་མ་དེ། མར་སྣེ་བྷ་ག་དང་ཁ་ད་ཆད། ཡར་སྣེ་སྨིན་མཚམས་སུ་ཟུག་པ། རོ་རྐྱང་གཉིས་ཀྱི་རྩ་བ་དེ་སྣ་བུག་ལ་ཟུག་པ་དེ་ཙང་རོ་རྐྱང་གཉིས་ནས་རླུང་གི་དེ་སྣ་སྒོ་ནས་ཐོན་ཡོང་བ་རེད། དབུ་མ། ལས་བྱ་དབུ་མ་ཁོ་པ་ནི་སྨིན་མཚམས་སུ་ཟུག་ཙང་དེ་ནས་རླུང་བྱུང་ནས་སྨིན་མཚམས་ནས་མར་ཐོན་ཡོང་བ་རེད། ད་མར་སྣ་དེ་གསུམ་པོ་དེ་རེག་ལ་མ་འབྱར་བའི་ཚུལ་དུ་མར་གཤིབས་ནས་ཡོང་ནས་ལུས་ཀྱི་གཞུང་ཤིང་འདྲ་བ་བྱས་ནས་ལྟེ་བའི་འོག་ཏུ་གཅིག།

དེ་ལྟ། སྦུག་སྟོང་གཅིག་ཏུ་འདྲིལ་བསྡད་ས་དེ་ལ་མཐོ་མ་དྲགས་དམའ་མ་དྲགས་པ་ཞིག་གིས་ང་རང་ཚོ་གཞི་དུས་ཀྱི་ལྟེ་བའི་ལྟེ་བ། བཅད་ཤོས་ཀྱི། ལྟེ་བ་བཅད་ཤུལ་གྱི་རྨ་རྗེས་བྱེ་བར་དང་ཀོང་ཀོང་བྱེ་བར་བ་དེ་དང་ཐོལ་ལོས་འདྲ། ད། ཕར་ཚུར་བྱས་ན་དཀྱིལ་ཏག་ཏག་རེད། རྒྱབ་མདུན་གཉིས་བྱས་ན་རྒྱབ་ལ་ཉེ་བ་རེད། རྩ་འཁོར་རྒྱབ་ལ་ཕར་རྒྱབ་ལ་ཏོག་ཙམ་ཉེ་བ་སྒོམ་ཡོད་པ་དང་དེ་འདྲ་གི་རྩ་གི་ནང་ལོགས་དེ་ལ། འོ་ན་ཡི་གེ་རམ་ཡིག་དམར་ནག། ལྟེ་བར་རྩ་གསུམ་དབུས་ན་དམར་ནག་རམ་ཅེས་པ་རེད། རམ་ཡིག་དམར་ནག། ར་གཅིག་བྱས། དེ་མགོ་ལ་ཟླ་ཚེས་ཐིག་ལེ་ནཱ་ད་དང་བཅས་པ་ཡོད་མཁན་དེ་རམ་བྱས། ལྟེ་བར་རྩ་གསུམ་དབུས་ན་དམར་ནག་རམ་དེ་དགོངས་པ་རེད། འོ་ན། ཆེ་ཆུང་མེད་རི་མ་ཟི་ཅེས། རི་མ་ཟི་ཅེས་དགོངས།